ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་པའི་ཚེས་བཅོ་བརྒྱད་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བདུན་པའི་ཚེས་དྲུག། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དང་སྐབས་བསྟུན་གྱིས་ད་རིང་གི་ལེ་ཚན་འདིའི་ནང།

ད་རིང་གི་ང་ཚོ་ལེ་ཚན་འདིའི་ནང་ལོགས་ལ་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་བོད་ཀྱི་མདོ་སྨད་ཡུལ་དུ་སྐུ་འཁྲུངས་པ་དང། དེ་བཞིན་ཨ་ནེ་གསེར་ཁྲི་མངའ་གསོལ་ཞུས་པ་ལུགས་གཉིས་ཀྱི་ཐུགས་འགན་བཞེས་པ་དང་འབྲེལ་བའི་ལོ་རྒྱུས་ཀྱི་གནས་ཚུལ་ཁག་དམིགས་བསལ་རྒྱལ་བ་རིན་པོ་ཆེ་གི་སྐུའི་འཁྲུངས་སྐར་གྱི་སྐབས་དེར་ཨ་ནེ་ང་ཚོ་ལེ་ཚན་ནང་ལོགས་ལ་ངོ་སྤྲོད་ཞུ་གི་ཡིན་ལ་ང་ཚོ་ལེ་ཚན་ནང་ལོགས་ལ་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་བ་ཡིན། ལགས་འོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ལགས་འོ། ད་ལྟ་གོང་ལ་ངོ་སྤྲོད་ཞུས་པ་བཞིན་ད་ད་རིང་ལེ་ཚན་འདིའི་ནང་ལོགས་ལ་རྒྱལ་བ་རིན་པོ་ཆེ། ཐོག་མར་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་ལ་ངོས་འཛིན་གནང་པ་དང་ཨ་ནི་ལོ་རྒྱུས་ཀྱི་འབྲེལ་ཡོད་གནས་ཚུལ་དེ་གའི་ངོ་སྤྲོད་ཞུ་ཡག་བྱས་རྗེས་ད་དེ་ཡིན་དུས་སྟོབས་ལགས་བཀའ་འདྲི་ཞུ་ཡག་དེ། ཡང་སྲིད་རྩད་གཅོད་གནང་ཡག་དེ་ཨ་ནི་ག་འདྲ་སེ་དབུ་འཛུགས་གནང་ཡོད་ན་སྐབས་དེ་དུས།

དགོན་པའི་གི་འཁྲིས་ལ་ཤུག་པ་ཞེ་པོ་འདུག་ག་རྒྱབ་རི་དེ་ལ་ཨ་འདི་འདྲས་ཅིག་ལ་ཤུག་པ་ཤུག་སྡོང་ཅིག་ལ་དམིགས་བསལ་གྱི་རྟགས་ཨ་ལུ་དེ་འདྲས་བསྐྱོན་བྱས་རྭ་སྒྲེང་རིན་པོ་ཆེ་ལ་མ་འོངས་པར་ནི་ག་རེ་ཟེར་ན་དེ་མཆོད་རྟེན་ཟེར་ན་གདུང་རྟེན་གྱི་སྲོག་ཤིང་ལ་དེ་ཡག་པོ་ཡོང་ས་རེད་གསུངས་གནང་ཡག་དེ་འདྲས་གི་ད་གང་བྱས་དང་རྭ་སྒྲེང་རིན་པོ་ཆེ་ལ་ནི་རྒྱལ་བ་རིན་པོ་ཆེ་གི་ནམ་རྒྱུན་ཅིག་ད་ལུང་བསྟན་བགས་སུ་གཟིགས་གནང་ཡག་གི་མོ་དཔེ་དེ་འདྲས་གནང་རེད་ཟེར་གསུངས་ཡག་དང་དེ་ག་ནང་བཞིན་གི་ད་པོ་ཏ་ལ་ལ་དབྱར་ཁ་ནོར་བུ་གླིང་དང་དགུན་ཁ་པོ་ཏ་ལར་བཞུགས་གནང་ན་ནི་ཇོ་བོ་རིན་པོ་ཆེ་ཉེ་བ་ཡོད་རེད་གསུངས་པས་དེ་འདྲས་ཀྱི་ཅིག་གསུང་སྲོལ་ཞིག་མང་པོ་ཞིག་ཡོད་པ་རེད་གང་བྱས། ད་གང་བྱས། འདི་འདྲས་ཀྱི་གནས་ཚུལ་འདི་ཚོ་ལ་ཅིག་བལྟས་པ་ཡིན་ན། དུས་སྐབས་དེའི་སྐབས་སུ་ད་བོད་ཀྱི་ང་ཚོས་ཀྱི་ངོས་འཛིན་ཞུ་ཡ་ལ་ནི་རྭ་སྒྲེང་རིན་པོ་ཆེ་བོད་ཀྱི་རྒྱལ་ཚབ་ལ་ཕར་བསྐོས་དེ་རྒྱལ་བ་རིན་པོ་ཆེ་རང་གི་དགོངས་གཞི་རེད་ཟེར་དགོངས་གནང་མཁན་འགྲེལ་བཤད་བསྐྱོན་གནང་མཁན་ཅིག་ཡོད་རེད་ད་དེ་གནས་ཚུལ་དེ་ཚོ་ལ་བརྟེན་ཅིག་ད་དངོས་གནས་ཀྱི་ད་འདི་འདྲས་ཀྱི་རྒྱལ་ཚབ་རང་ལ་ཅིག་དགོངས་གཞི་དེ་འདྲས་ལ་ཅིག་ཕེབས་ཡོད་མིན་ལ་ད་གང་ཡང་ཤེས་ད་ཡིན་ནའང་ལ་གལ་སྲིད་ང་ཚོས་ཡིད་ཆེས་བྱས་ཆོས་ལུགས་ཀྱི་འགྲེལ་བཤད་འགྲེལ་བཤད་རྒྱག་སྟངས་དང་དད་པ་དག་སྣང་དང་འདི་འདྲས་ཀྱི་ང་ཚོའི་གི་ཆོས་རང་གི་ལྟ་སྟངས་ཀྱི་ཐོག་ནས་ཅིག་དེ་ལ་གོ་བ་ཅིག་བླངས་ཡོང་ན་ང་རང་གིས་ཅིག་ད་ཤོད་ལུགས་ག་རེ་ཟེར་ན་དངོས་གནས་ཀྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་ངོས་འཛིན་འཁྲུལ་བ་མེད་པ་ཅིག་ངོས་འཛིན་གནང་ཡ་ཐོག་ལ་ཐུགས་འགན་བཞེས་ཐོག་ལ་རྭ་སྒྲེང་རིན་པོ་ཆེ་ལ་ལས་འགན་དམིགས་བསལ་གྱི་ག་རེ་ཟེར་ན་ཅིག་ཕེབས་ཏེ་ད་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པའི་གི་ཅིག་ཐུགས་རེ་གནང་ཡ་ཟེར་ན་འདྲ་ལུང་བསྟན་ཟེར་ན་འདྲ་རྒྱལ་བ་རིན་པོ་ཆེའི་ཞལ་ཆེམས་ཟེར་ན་འདྲ་དེ་ལ་གོ་བ་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ངོས་འཛིན་ཞུ་ཡ་དེ་ལ་གོ་བ་ཅིག་བླངས་པ་ཡིན་ན་འཇུག་པོ་ལས་ཞེ་པོ་ཅིག་ང་རང་གིས་མཐོང་སྣང་ཟེར་ན་མ་སོ་ན་དེ་འདྲས་ཅིག་ཡོང་བསྡད་ཀྱི་ཡོད་བྱས་ཙང་དེ་ཡི་བྱེད་དུས་སྐབས་སུ་ད། སྐབས་དེ་དུས་རྒྱུ་མཚན་ག་རེ་ཟེར་ན་རྭ་སྒྲེང་རིན་པོ་ཆེ་རྒྱལ་ཚབ་ལ་འཁོད་པ་དང་ཨ་ནི་རྭ་སྒྲེང་རིན་པོ་ཆེ་གིས་རྒྱལ་ཚབ་ལོ་བདུན་ཅིག་གནང་བ་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་དང་སོ་བཞི་ནས་ཨ་ནི་བཞི་བཅུ་བར་དུ་གནང་བ་འདིའི་ནང་ལ་ད་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་གི་མཛད་པ་ཆེ་ཤོས་དེ་ད་རྦད་དེ་དངོས་གནས་གཟེངས་སུ་ཐོན་པ་དང་སྤོབས་པ་བྱས་བྱས་ང་ཚོས་བཤད་ཐུབ་པས་ད་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་ང་ཚོ་བཀའ་དྲིན་ཆེན་པོ་རེད་ལགས་སར་ལོ་དེ་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་ཡང་སྲིད་ངོས་འཛིན་ཞུ་ཡས་དེའི་ཐོག་ལ་དངོས་གནས་ཀྱི་རྭ་སྒྲེང་རིན་པོ་ཆེ་གིས་ད་དཀའ་ལས་རེད། ཕྱག་ལས་མང་པོ་ཞིག་གནང་བཞག་བསམ་གྱི་ལོ་ལ་དུས་སྐབས་དེའི་སྐབས་སུ་འགོག་རྐྱེན་མང་པོ་ཅིག་ལ་ག་རེ་ཟེར་ན་གདོང་ལེན་ལ་ཞིག་གནང་དགོས་བཟོ་འདྲ་ཅིག་ང་ཚོས་ཀྱི་ལོ་རྒྱུས་ཀྱི་གནས་བབ་ལྟ་བ་ན་ཡོང་འདུག། ལོངས། ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་སྲིད་རྩད་གཅོད་ལ་ད་ས་ཕྱོགས་ཁ་ཅིག་ལ་མི་སྣ་མངགས་གཏོང་གནང་པའི་སྐོར་ལ་ངོ་སྤྲོད་འདུག་སེ་ཅིག་གནང་བཞག། སྐྱབས་མགོན་རྒྱལ་ཚབ་རྭ་སྒྲེང་ཧོ་ཐོག་ཐུ་མཆོག་དང་བཀའ་ཤག་སྐུ་བཅར་སྤྱི་མཁན་ལྷན་རྒྱས་ནས་རྒྱལ་དབང་མཆོག་གི་ཡང་སྲིད་སྐོར་ཕུར་ལྕོག་ཡོངས་འཛིན་མཆོག་སྤྲུལ་རིན་པོ་ཆེ་དང་ཀེའུ་ཚང་རིན་པོ་ཆེ་ཁང་གསར་རིན་པོ་ཆེ་སོགས་རིན་པོ་ཆེ་སོ་སོས་ས་གནས་ས་ཐོག་རང་དུ་གཟིགས་ཕེབས་མཛད་པའི་བྱིས་པ་རྟགས་མཚན་བཟང་རིགས་རྣམས་ཀྱི་མཚན་ཤོག་དང་བརྟག་དཔྱད་མཛད་པའི་ཚིགས་ཐོ་ཁག་ལྷོ་ཁུལ་དོགས་ཆ་ཡོད་རིགས་དང་བཅས་འདི་དེ་ལས་བྱུང་སོང། རྒྱལ་བ་རིན་པོ་ཆེ་དགོངས་པ་གཞན་དོན་ལ་ཕེབས་ནས་སྐུ་གདུང་རིན་པོ་ཆེ་གདུང་ཁྲུས་ཅི་ལྟར་ཞུ་སྒང་ལ་བྱས། ཤར་ལ་གཟིགས་པ་རེད་ཟེར་ནས་ཟེར་ཡག་ཅིག་ཡོད་རེད། འདི་ནས་འདིའི་རྗེས་ལ་གསེར་གདུང་དགེ་ལེགས་འདོད་འཇོ་གསར་བཞེངས་གནང་ཡང་སྒང་ལ་ཤར་ཕྱོགས་དེ

ཤག་ལ་ཕུལ་བས་མ་ཚད་འདི་ནི་ལུང་ཅིག་བསྐྱོན་བཞག་འདི་ཚང་ད་ང་ཚོ་ཕྱི་ཕྱོགས་ལ་ལྟ་ཡོད་འདི་ལུང་གསལ་པོ་གོ་མ་ཆོད་དེ་ངས་ཁོང་ཚོ་ཨ་བོའི་དོ་དམ་ཚོ་གནས་ཆུང་ཆོས་སྐྱོང་སྐུ་རྟེན་ད་ག་ཁོང་ཚོ་ཨེམ་ཆོག་སེན་ཞུས་བཞག་བཀའ་ལུང་ག་རེ་བསྐྱོན་སོང་ཟེར་ངས་སྣེའུ་ཤག་ལ་བཀའ་འདྲི་ཞུས་པ་ཡིན་འདི་ཚང་སྐུ་ངོ་བོན་བཙོང་རེད་བཀའ་འདྲི་ཞུས་པའི་སྒང་ལ་ངེད་ཀྱི་སློབ་དཔོན་མཐོང་བ་དོན་ལྡན་འདི་ཤར་ཕྱོགས་རི་བོའི་རྩེ་ལས་མི་འཆར་རམ་ཟེར་ནས་གསུངས་སོང་འདི་གནས་ཆུང་ད་ལྟ་ཆོས་རྗེ་འདི་རེད་རྣམ་རྒྱལ་ལགས་གསུང་བྱོན་པའི་ཐོག་མ་འདི་རེད་བཀའ་ལུང་དང་པོ་འདི་རེད།

གངས་དཀར་ཤར་ངོས་ལྷོ་ཡར་ཐོག་ལྷོ་ཁུལ་དོགས་ཆ་ཡོད་རིགས་དང་བཅས་པའི་ཕྱི་ནང་གསང་གསུམ་ཐོག་ནས་བརྟག་དཔྱད་མཛད་པ་རྣམས་གལ་ཆེ་རྟིང་གསང་ཆ་གནང་སྟེ་དོགས་གནད་ཡོད་པའི་འོས་སྤྲུལ་ཚང་མ་རྒྱལ་ཁབ་རང་དུ་གདན་ཞུས་ཀྱིས་ངོས་འཛིན་བརྟག་དཔྱད་ཐུགས་གཏན་འཁེལ་བ་གནང་རྒྱུ་ཡིན་ཚུལ་སྤྱིར་བསྒྲགས་ཙམ་ལས་གཞན་གསལ་བ་གང་ཡང་མ་འདུག་ད་ཁོང་ཚོ་ཁུངས་སོ་སོ་སོ་སོ་ཅན་ཐད་ཀྱི་ཡོད་རེད་ཕུར་ལྕོག་རིན་པོ་ཆེ་ནི། ད་ཨོ་ད་ལྡིའི་རྒྱུད་པ་ཡིན་པ་ཡོད་ད་ཕེབས་པ་རེད་ཁང་གསར་རིན་པོ་ཆེ་ནི་མདོ་སྨད་ལ་ཕེབས་པ་རེད་ད། མཁས་མང་དང་གཅིག་སེང་ག་སོགས་རེད་བོད་རིགས་དང་གཅིག་སེང་འདི་ཚུལ་དྲང་ལ་ཕེབས་པ་རེད། ཀེའུ་ཚང་རིན་པོ་ཆེ་ཟི་ལིང་ལ་ཕེབས་པ་རེད། བ་ད་གང་ག་ཕྱོགས་འདི་འདྲ་ཞིག་ཕེབས་པ་རེད། ད་ཕེབས་ནས་ད་མི་སྣ་ཡ་ཁུངས་སོ་སོས་བརྟག་དཔྱད་གནང་གི་འདུག་སོ་གང་ག་སྙན་ཞུ་བཀའ་ཤག་འབྱོར་གི་ཡོད་འདྲ་འདུག་བཀའ་ཤག་གྱིས་ཨ་ནི་རྒྱལ་པོ་བཀའ་མོལ་གནང་བྱས་འདི་གནང་གི་ཡོད་རེད། ད་ང་ཚོས་གཏན་ནས་ཤེས་ཀྱི་ཡོད་མ་རེད་འབད་ལ་གསང་བ་ཞེ་དྲག་རེད། ལོ། བཞི་ནས་བརྟག་དཔྱད་ལུགས་ཞིབ་འཇུག་ལུགས་མང་པོ་བྱས་དུས་སྐབས་སུ་ཨཱ་ནི་ཨམ་དེ་འདྲ་ང་ཚོས་ད། འཁྲུངས་གཞིས་བརྟག་དཔྱད་ལ་ཞབས་སོར་འཁོད་དུས་སྐབས་སུ་ཨཱ་ནི་དམིགས་བསལ་གྱི་ད་རྭ་སྒྲེང་རིན་པོ་ཆེ་མཚོ་བརྟག་ལ་བྱུང་བ་དེ་གསལ་བོ་ལ་བྱུང་མོད། དེ་ག་ནང་བཞིན་གྱི་དེ་ནི་མ་ཕེབས་དུས་སྐབས་སུ་སྐྱེ་རྒུ་མདོ་ལ་པཎ་ཆེན་སྐུ་ཕྲེང་དགུ་པ་དེ་ཡར་གནང་རྗེས་ཨཱ་ནི་པཎ་ཆེན་སྐུ་ཕྲེང་དགུ་པས་ཀྱིས་ཨཱ་ནི་ཀེའུ་ཚང་རིན་པོ་ཆེ་དང་ཁེ་སྨད་དང་དེ་ཚོ་ལ་པའི་ལྷག་པར་དུ་ནག་ཆུ་མཁན་པོ་དེ་ཚོ་ལ་ཞེ་བོ་ཅིག་སློབ་སྟོན་དང་ཨཱ་ནི་སྐབས་དེ་དུས་པཎ་ཆེན་རིན་པོ་ཆེ་ཨ་མདོ་རྒྱལ་རྒྱུད་ལ་བཞུགས་དུས་སྐབས་སུ་དབང་འདི་འདྲ་ཞིག་གནང་དུས་སྐབས་སུ་ཕྲུ་གུ་གཅིག་གིས་པཎ་ཆེན་རིན་པོ་ཆེའི་ཕྱག་ཕྲེང་ལ་ལག་པ་འཆང་བསྡད་འདུག་ཨ། འདི་མི་མང་པོ་ཅིག་གིས་ཡོངས་གྲགས་ལ་ད་རྒྱལ་བ་རིན་པོ་ཆེའི་ཡང་སྲིད་ཡིན་གྱི་རེད་ཟེར་གྱི་ཅིག་གནས་ཚུལ་ལུགས་དེ་འདྲ་ཅིག་ཁྱབ་བསྡད་འདུག་ཨ། བྱས་ཙང་ད་སྐབས་དེ་དུས་པཎ་ཆེན་རིན་པོ་ཆེའི་ལམ་སྟོན་དེ་ལ་གནང་བྱས། ངའི་མཁན་ཆེན་རྡོ་རྗེ་འཆང་གི་ཡང་ནི་ཡང་སྲིད་དེ་འཁྲུལ་བ་མེད་པ་ཞིག་དགོས་ཀྱི་རེད་ཨ་མདོ་རྒྱལ་རྒྱུད་ལ་ང་ཡི་ཕྲེང་བ་ལ་ལག་པ་འཆང་མཁན་འདི་རྒྱལ་བའི་ཡང་སྲིད་རེད་ཟེར་ནས་ཀྱི་ཅིག་སྦིར་སྐྲག་ལོ་ཤོར་བྱུང་བ་རེད་དེ་རྒྱལ་བའི་ཡང་སྲིད་མ་རེད། རྒྱལ་བའི་ཡང་སྲིད་དེ་ཨ་ནི་སྟག་འཚེར་ལ་འཁྲུངས་རྒྱུ་བྱིས་པ་དེ་ལ་རེ་བ་རང་མ་སོང་ན་ཞེ་བོ་དེ་ལ་བརྟག་དཔྱད་ཡག་པོ་བྱེད་དགོས་ཡོད་གསུངས་ཡོད་ཀི་དེ་འདྲས་ཅིག་བཀའ་གནང་སོང་ཟེར་ནག་ཆུ་མཁན་པོ་གིས་རྒྱལ་བ་རིན་པོ་ཆེ་ལ་གསུངས་གནང་རྒྱུ་དེ་ཉིས་སྟོང་དགུ་ར་ཅིག་ལ་རྒྱལ་བ་རིན་པོ་ཆེ་གིས་བསྐྱར་ཟློས་ཤིག་གནང་ས་དེ་ག་ནང་བཞིན་གི་སྐབས་དེ་དུས་ཀྱི་ཁེ་སྨད་བསོད་ནམས་དབང་འདུས་ཀྱིས་རྒྱལ་བའི་ཡང་སྲིད་ངོས་འཛིན་ཞུས་པའི་ཀི་བརྒྱུད་རིམ་གི་ཅིག་དེབ་ཅིག་བྲིས་གནང་ཡོད་རེད་འདིའི་ནང་ལ་གསལ་བོ་ཞེ་བོ་ཡོད་རེད་གནས་ཚུལ་དེ་ཚོ་དེ་འོ་འདུག་སེ་བྱས་ཅི་ད་མཐའ་མ་དེ་སྐུ་འབུམ་ལ་སྟག་འཚེར་ལ་འཁྲུངས་རྒྱུ་དེ་ནི་ཡང་སྲིད་འཁྲུལ་བྲལ་ལ་བྱུང་བྱས་ད་མ་ནི་ཡར་གདན་འདྲེན་ཞུ་ཡས་ལ་ནི་གཞི་ནས་དཀའ་ངལ་མང་པོ་འཕྲད་འདུག་འདུག་བ་ལའོ་ལ། གཙོ་བོ་དེ་མ་ནི་གཉེར་སྟངས་ལ་ཐུགས་སེ་ངེས་འདུག་བ་ལའོ་ལ། བྱས་ཙང་ད་ད་ལྟ་གོང་ལ་ང་ཚོ་ཡང་སྟོབས་ལགས་ཀྱིས་འབྲེལ་ཡོད་ཀྱི་གནས་ཚུལ་རབ་དང་རིམ་པ་འདུག་ཟེར་ནས་ཞིབ་ཕྲ་ཅིག་ངོ་སྤྲོད་གནང་སོང་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ཡང་ལྷ་མོའི་བླ་མཚོར་ཕེབས་པའི་སྐབས་ལ་ཨ་ཀ་མ་ཐོན་ཡོད་པ་དེ་སྔ་ཡང་རྒྱལ་བ་རིན་པོ་ཆེ་ནས་འདིའི་སྐོར་ལ་ཡང་སྐབས་དེ་དུས་ད་གསུང་ཆོས་གནང་པའི་སྐབས་ལ་ངོ་སྤྲོད་གནང་སོང་བྱས་ཙང་འདི་ཅིག་སྔོན་ལ་ཡང་གསན་མཁན་རྣམས་ཚོར་ངོ་སྤྲོད་ཞུ་གི་ཡིན།

ད་ལྔ་བཅུ་ང་རག་ཅིག་མ་གཏོགས་མི་འདུག་ཟེར། ད་ལྟ་སྐུ་གོང་མ་གཤེགས་ཡག་གི་ལུང་བསྟན་དེ་ནང་གསལ་བོ་ཡོད་ཟེར་གྱི་འདུག་ད་དེའི་ནང་རེད་དེ་ཤོག་གུ་དེ་དེ་བཞག་ལུང་བསྟན་བྱས། ཡང་སྲིད་རྗེས་མ་དེ་གཅིག་བྱས་ན་ཨ་མདོ་ནས་ཡོང་གི་རེད། གཅིག་བྱས་ན་མོན་ནས་ཡོང་གི་རེད་ཟེར་བྱས་ཀྱི་ལུང་བསྟན་བྱས། ད་དེ་ཡང་ན་ངས་ཤོག་གུ་དེ་བསྟན་ཡིན་དེའི་ནང་ལ་ཡང་སྐྱེས་པའི་བུ་ལ་བུ་མོའི་མིང་ཐོགས་པ་ཟེར་བྱས་བ་རེད།

ང་སྐྱེས་པ་ཕོ་ལུས་ཐོབ་པའི་མི་གཅིག་རེད་དེ་ཡིན་ནའི་མིང་དེ་ལྷ་མོའི་མིང་བཏགས་བྱས་ལྷ་མོ་དོན་གྲུབ་ཟེར། བྱས་ཙང་ཀ་ད་འདི་ཕལ་ཆེར་ངའི་མིང་གི་ནང་ལ་ལྷ་མོ་དོན་གྲུབ་ཟེར་གི་མིང་དེ་ནང་ནས་ཅིག་མིང་བཏགས་སོ་ཅིག་མངོན་གསལ་དོད་པོ་ར་ཅིག་མི་འདྲ་མི་འདྲ་བཟོ་བར་བ་ཅིག་ཡོང་སྟེ་ཨ་དེ་ལྷ་མོ་ཟེར་གི་མིང་དེ་ཕལ་ཆེར་ཡིན་ས་རེད།

སྐོར། དོགས་ཆགས་འོས་སྤྲུལ་ཚང་མར་བསྲེག་བཅད་བརྡར་བའི་གསེར་བཞིན་རྩད་ཞིབ་ནན་ཏན་མཐར། མདོ་སྨད་ཨ་མདོ་སྐུ་འབུམ་དགོན་དང་ཉེ་བའི་སྟག་འཚེར་ཞེས། སོ་ནམ་པའི་གྲོང་གསེབ་ཆུང་ངུ་ཞིག་ཏུ་ཆི་ཅ་ཟེར་བའི་ཁྱིམ་ཚང་གི་ཡབ་ཆོས་སྐྱོང་ཚེ་རིང་དང་ཡུམ་བསོད་ནམས་མཚོ་གཉིས་ལ་རབ་བྱུང་བཅུ་དྲུག་པའི་ཤིང་ཕག་ཟླ་བ་ལྔ་བའི་ཚེས་པ་ལྔ། ད་དེ་རེད། འདི། བོད་པའི་ཟླ་བ་ལྔ་བའི་ཚེས་པ་ལྔ་རྒྱལ་བ་རིན་པོ་ཆེའི་འཁྲུངས་ཚེས་དེ་རེད། དབྱིན་ཇིའི་དེ། བདུན་བམ་ཚོ་སྤྱི་ཟླ་དྲུག་པར་བ། ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔའི་སྤྱི་ཟླ་དྲུག་པའི་ཚེས་པ་བདུན་ལ་འཁྲུངས་པའི། སྲས་ལྷ་མོ་དོན་གྲུབ་དེ་བཞིན་ཆོས་འཁོར་རྒྱལ་ལྷ་མོའི་མཚོ་གཟིགས་ལྟར་ཡུལ་དང་ཁང་ཁྱིམ་བཀོད་པ་སོགས་ཤིན་ཏུ་མཐུན་པའི་ཐོག་ཨ། ཀ། མ་སོགས་ཡིག་འབྲུ་ཡུལ་དང་གནས་སོགས་ཚན་ཁྲ་མཐུན་ཞིང་ཀུན་གཟིགས་པཎ་ཆེན་རིན་པོ་ཆེས་ཀྱང་དེར་ཐུགས་རེ་བསྐྱངས་པ་མ་ཟད། ཀེའུ་ཚང་མཆོག་སྤྲུལ་ངོ་ལས་ཐེངས་ཁ་ཤས་ངོ་ལྐོག་གིས་བཅར་ཏེ་བརྟག་དཔྱད་མཛད་སྐབས། མཛད་སྤྱོད་གང་ས་ནས་བྱིས་པ་གཞན་དང་མི་འདྲ་ཞིང་སྐུའི་ཉེ་ཆས་ཕྱག་འཕྲེང་ཕྱག་འཁར་ཕྱག་ཌམ་སོགས་ངོ་འདྲ་རྣམས་འཁྲུལ་མེད་རང་ལ་ངོས་འཛིན་མཛད་པ་དང་ངོ་ལས་སོ་སོའི་མིང་ནས་འབོད་གནང་སོགས་ཡིད་ཆེས་ཚད་མ་བྱུང་བ་མ་ཟད་སྔ་ལོ་བསམ་ཡས་ཉམས་གསོ་ལེགས་གྲུབ་ཀྱི་རབ་སྟོན་སྐབས་གནས་ཆུང་ཆོས་སྐྱོང་ཆེན་པོའི་སྩལ་ལུང་དང། འདི་ལོ་རྩེ་གཟིམ་ཆུང་ས་གསུམ་དུ་གནས་ཆུང་ཆོས་སྐྱོང་ཆེན་པོའི་སྩལ་ལུང་སོགས། ལྟ་ཀློག་ཆོག་མ་རེད་བསམ་ངོ་ཟིག་རེད། ཁྱེད་ཚང་ཆོས་སྐྱོང་རང་ལ་ཡི་གེ་དེ་ཕུལ་ཤོག་རེད།

ཡིན་མིན་ས་གནས་རང་ལ་ཐུགས་ཐག་ཐུགས་གཏན་འཁེལ་བ་དགོས་ཚུལ་ཀ་ཀོར་ཆེ་ཡང། དོགས་ཆགས་འོས་སྤྲུལ་ཚང་མ་རྒྱལ་ཁབ་ཏུ་ཕེབས་མཚམས་སྔར་ལམ་ལྟར་ཆོས་ཕྱོགས་ཀྱི་བརྟག་དཔྱད་ངོས་འཛིན་ཞུ་རྒྱུ་ཡིན་ཚུལ། བརྗོད་སྐད་གནང་བ་དང་མཱ་པུ་ཧྥང་ནས་སྐུའི་བླུ་ཡོན་ལྟ་བུ་སྔ་རྗེས་དཱ་ཡང་འབུམ་ཕྲག་བཞི་དགོས་ཚུལ་ཟེར་ཡང་ཟི་ཚོང་ཁག་ལ་དངོས་འབྲུ་སྤྲད་དེ། སྤྲད་དང་སྤྲོད་རྒྱུ་བཅས་ཕྱི་ནང་གསང་གསུམ་ཐབས་ཤེས་རྣམ་པ་བཅོ་བརྒྱད་དང། ཡང་སྲིད་རྩད་གཅོད་ཞུ་མི་ཁོངས་ནས་རྩེ་དྲུང་བློ་བཟང་ཚེ་དབང་ཡང་སྔ་འཕྲོས་མི་གཏེར་མི་བཞག་ཐུ་མེད་བྱུང་བ་སོགས་གདན་ཞུ་ཐུབ་ཐབས་མ་བྱས་ཚེ། ད་རེས་ཁྱབ་བསྒྲགས་གནང་ཡག་དེ། མི་གི་སྐུ་འབུམ་ནང་ལ་བཞུགས་དུས་འོས་སྤྲུལ་ཁོ་རེ་བཀའ་མོལ་ཁོ་རེ་གནང་ནས་འོས་སྤྲུལ་བྱས་འོས་སྤྲུལ་དེ་གས་དེ་ལྷ་ས་ལ་ཕེབས་ནས་ཨ་ནི་གཏན་འཁེལ་རྒྱུ་ཡིན་ཟེར་ཁོ་ར་གསུངས་ཞུ་ཡག་རེད་བ། ཨ་ནི་དེ་ག་ས་བོ་རེད་མཱ་ཕུ་བང་ད་ཟི་ལིང་གི་མཱ་ཕུ་བང་གིས་འདོད་རྔམ་ར་པོ་བྱས་ནས་ཨ་ནེ་མ་ག་རང་ལ་ཐུགས་གཏན་འཁེལ་དགོས་ཡོད་ཡིན་ན་ཡིན་མེད་ན་མེད་མ་ག་གཏན་འཁེལ་དགོས་ཡོད་ཟེར་བར་ད་ག་ན་ཞིག་རྒྱ་གཞུང་གིས་མི་གི་ཡིན་ན་ཡིན་པས་མ་ག་རང་ལ་གཏན་འཁེལ་དགོས་ཡོད་ཟེར་ནས་ཡར་གདན་འདྲེན་མ་ཞུས་གོང་ལ་གཏན་འཁེལ་དགོས་ཁོ་ར་བཤད་ཙང་ཨ་ནེ་གསང་བ་གནང་དགོས་ཡག་རྐྱེན་དེར་ཐུག་པ་རེད། ལོང། སྟོབས་ལགས་ནི་དེ་ནས་རིམ་པས་རྒྱལ་བ་རིན་པོ་ཆེ་ཡང་ཡང་སྲིད་འཁྲུལ་བྲལ་ད་ངོས་འཛིན་ཞུ་ཐུབ་པའི་རྗེས་ལ་ཡིན་པ་ཡིན་ན་ལྷ་ས་ཡ། གདན་འདྲེན་ཞུས་ན་ཡང་དེ་བྱས་གནང་གི་ཡོད་རེད་བ་ད་ཡིན་ནའི་ལས་ཡང་སྲིད་ད། འཁྲུལ་བྲལ་ཡིན་པ་མཁྱེན་པའི་རྗེས་ལ་རྒྱལ་བ་རིན་པོ་ཆེ་ཡང་སྐབས་དེ་དུས། སྟབས་བདེ་པོའི་ངང་ནས་ནི་རྒྱལ་ས་ལྷ་ས་བར་དུ་གདན་འདྲེན་ཅིག་ཞུ་གནང་ཐུབ་ཡོད་མ་རེད་ཡིན་ནའི་དེའི་བར་ལ་ཡང་སྐབས་དེ་དུས་ཡིན་པ་ཡིན་ན། ཟི་ལིང་གི། ད་ལྟ་མཱ་པུ་ཧྥང་གིས་ཡང་སྐབས་དེ་དུས་ཅིག་གི་དངུལ་མང་པོ་ཅིག་དགོས་ཡོད་ཟེར་བ་ད་དེའི་ཐོག་ནས་ཡང་སྐུ་ངལ་འཕྲད་པ་དེ་འདྲ་བྱུང་ཡོད་རེད་བ།

འཇར་པན་དམག་འཁྲུག་ཡས་དེ་ད་སུམ་ཅུ་སོ་བདུན་ཡས་དུ་ཤུགས་ཆེ་རུ་འགྲོ་གི་འདུག་སུམ་ཅུ་སོ་བདུན་ནས་བཞི་བཅུའི་བར་དུ་ལུ་ཛ་དྲག་ཤོས་ལུ་ཆགས་བསྡད་ཀྱི་འདུག་དེ་འདྲ་ཡིན་དུས་སྐབས་སུ་མཱ་པུ་ཝང་གིས་ཐོག་མའི་ཆར་ལ་ག་ས་ན་ཀེའུ་ཚང་རིན་པོ་ཆེ་གི་ངོས་ནས་ཨ་ནི་ཡ་བཀའ་ཤག་ལ་ཡ་སྙན་སེང་ཞུ་ཡས་བོད་གཞུང་ལ་ཡ་རྒྱལ་ཚབ་དེ་ཚོ་ལ་སྙན་སེང་ཞུ་ཡས་ཀྱི་ཏར་དེ་འགོག་རྐྱེན་འཕྲད་འདུག་བྱས་ཙང་འགོག་རྐྱེན་དེ་དངོས་གནས་བྱས་ན་སུས་སྤྲད་འདུག་ཟེར་ན་མཱ་པུ་ཝང་གིས་གཅིག་སྤྲད་ཤག་དེ་འདྲ་ཡིན་པ་སོང་ཙང་ཀེའུ་ཚང་རིན་པོ་ཆེ་གི་ངོས་ནས་ང་ཚོས་ཀྱི་སྐབས་དེ་དུས་ནན་ཅིང་ལ་སུ་ཡོད་རེད་ཟེར་ན་དོན་བོད་ཀྱི་དོན་གཅོད་བྱེད་ཡོད་རེད་མཁན་མགྲོན་ལོ་གསུམ་ལབ་མཁན་དེ་རྗེས་ལ་ང་ཚོས་ནན་ཅིང་དོན་གཅོད་ལབ་མཁན་དེ་བརྒྱུད་ལུ་བ་ནན་ཅིང་བོད་ཀྱི་ལུ་འདི་ལ་དོན་གཅོད་དེ་ལ་ཕྱིས་ལ་ང་ཚོས་ཀྱི་དཔེ་མཛོད་ཁང་ལ་ཁོང་གིས་དཔེ་མཛོད་ཁང་ལ་ཚུར་ཕེབས་རྗེས་ཕྱག་ལས་གནང་མཁན་གྱི་ད་ཁོང་རང་གིས་ཕྱག་དེབ་ཅིག་ད་བཏོན་གནང་ཡོད་རེད་རྒྱ་ནག་ཏུ་དོན་གཅོད་སྐབས་དང་གཉིས་ཟེར་མཁན་ཞིག་ཁོང་རང་གིས་བྲིས་གནང་ཀྱོག་གི་ཕྱག་དེབ་དེའི་ནང་ལ། ཐུབ་བསྟན་སངས་རྒྱས་ཞུ་གི་ཡོད་རེད། ལོ་ཙཱ་བའི་གིས་ཆེར་ནས་ཞུ་གྱུར། ཐུབ་བསྟན་སངས་རྒྱས་ལ་སྐབས་དེ་དུས་ནན་ཅིང་ལ་འདུག་ཁོ་རང་ནན་ཅིང་ལ་ཡོད་སྐྱོ་དེ་ནས་གནས་ཚུལ་གང་ལ་གང་འཚམས་གོ་གི་འདུག་ཡིན་ནའང་ལ་ད་ཞིབ་ཚགས་ཤོས་དེ་ཀེའུ་ཚང་རིན་པོ་ཆེ་གིས་ཐུབ་བསྟན་སངས་རྒྱས་ལ་ནན་ཅིང་དོན་གཅོད་བརྒྱུད་བྱས་གོ་མིན་ཏང་གི་ངོས་ནས་ལྟར་ཏེ་བཀག་འགོག་མ་བྱེད་ཡས་དེའི་ཐོག་ལ་ཅིག་བཀའ་བཏང་རོགས་བྱས་ཟེར་ཞུས། ད་ཡིན་ནའང་ལ་དོགས་པ་ཅིག་ག་རེ་རེད་ཟེར་ན་སྐབས་དེ་དུས་རྒྱ་ནག་ཁོ་རང་གོ་མིན་ཏང་དེ་ཞེས་ཡིན་ཡས་དང་ཅང་ཀེ་ཤེག་གི་སྲིད་གཞུང་དེ་ད་སྟོབས་ཤུགས་ཆེན་པོ་ལ་ཆགས་བསྡད་རེད་བ་གོ་མིན་ཏང་ཁོ་རང

ད་ཡིན་ན་ལ་རོ་ཐུགས་སུ་ཅིག་ཞུས་གནང་ཤག་ད་དེ་ལས་གལ་ཆེ་བ་དེ་རྒྱ་ནག་གི་བོད་ཀྱི་གནད་དོན་དེ་ལ་ལག་པ་འཆང་མཁན་དེ་རྒྱལ་བའི་ཡང་སྲིད་དང་འབྲེལ་བྱས་ལག་པ་འཆང་མཁན་དེ་ཁོ་ཚོས་གིས་ད་གནད་འགག་ཅིག་ཞེ་པོ་ཅིག་བརྩི་གི་འདུག་ད་དེ་དག་ལོ་རྒྱུས་རང་ནས་བརྩིས་བསྡད་ཀྱི་ཡོད་རེད། ག་རེ་ཟེར་ན་བོད་ཀྱི་ནང་ལ་རྒྱ་ནག་གི་བདག་དབང་ཡོད་ཟེར་མཁན་དེ་རྒྱལ་བ་པཎ་ཆེན་གྱི་ཡང་སྲིད་ངོས་འཛིན་ཞུ་ཡས་དེ་ཆོག་མཆན་ཞུ་དགོས་པ་དང་གསེར་བུམ་དཀྲུག་དགོས་པའི་གསལ་བཟོ་ར་དང་ཁྲི་འདོན་གྱི་མཛད་སྒོའི་གཙོ་སྐྱོང་བྱེད་དགོས་ཟེར་དེ། ད་རྒྱ་ནག་གིས་བོད་ལ་བདག་དབང་ཡོད་པའི་གི་དཔང་རྟགས་བསྟན་ཡས་ཡོད་ན་མེད་ན་ལུས་དེ་ཆགས་བསྡད་ཡོད་རེད་བ། ད་དེ་ཆགས་ཡོད་དུས་ཁོ་ཚོས་ད་ལན་རྒྱལ་བའི་ཡང་སྲིད་ངོས་འཛིན་ཞུ་ཡས་ཀྱི་གནད་དོན་འདིས་ཀྱི་ཐོག་ལ་ཁོ་ཚོས་ཀྱི་ལག་པ་འཆང་ཐབས་བྱེད་ཡས་ཀྱི་འབད་བརྩོན་ལ་ཤུགས་ཆེ་བོ་ཞེ་པོ་བྱེད་ཀྱི་འདུག་ད་ཡིན་པ་ན་སྐབས་དེ་དུས་རྒྱ་ནག་གི་དབང་ཤུགས་དང་ཐེ་ཇུས་དེ་བོད་ལ་ག་ག་ཡང་ཡོད་མ་རེད་བ། ཡིན་ན་ལ་སྟབས་ཉེས་པ་ཅིག་ལ་ལྷ་ས་ནང་ལ་ཧོང་མུའུ་སུང་གིས་ཁྲིད་བཞག་ཀྱོག་གི། མི་སྣ་དེ་ཚོ་གཅིག་གཉིས་ཅིག་བཞག་བཞག་པ་ཏར་བཏང་མཁན་ཅིག་བཞག་བཞག་པ། ཏར་བཏང་མཁན་དེ་བཞག་བཞག་པ་ཅིག་ལ་ཀྲང་ཧུའི་བའི་ལབ་མཁན་དེ། ཀྲང་ཧུའི་བའི་གི་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ལྐོག་ཉན་བྱས་ནས་གསང་བརྡ་བྱེད་ཀྱི་འདུག་ཨ། བོད་ནང་ལ་གནས་ཚུལ་ག་རེ་ག་རེ་འགྲོ་གི་འདུག་ཏར་བཏང་ཡས་ཡོད་རེད་ཏར་གྱིས་མར་བཏང་གི་འདུག་ཨ། བྱས་ཙང་བཏང་ཡོང་དུས་ཁོ་ཚོས་བོད་ཀྱི་ནང་ལ་རྒྱལ་བའི་ཡང་སྲིད་ངོས་འཛིན་བྱེད་ཀྱི་ཐོག་ལ་ད་ཨ་མདོ་ངོས་ལ་ཅིག་འཁྲུངས་བཞག་ཀྱོག་དེ

ཞུས་ཐུབ་པའི་ཐོག་ལ་གོ་མིན་ཏང་གིས་ཏོག་ཙམ་འགོག་རྐྱེན་ལོ་གཅིག་བྱེད་ཀྱི་འདུག་ཨ། གཉིས་ནས་གོ་མིན་ཏང་གིས་གོ་མིན་ག་རེ་ཟེར་ན་དེ་མཱ་ཕུ་ཕང་ཁོ་རང་ག་རེ་ཟེར་ན་རྒྱུ་རྔམ་ཆེན་པོ་ཞེ་པོ་ཅིག་རེད་འདུག་ཨ། ཐོག་མའི་ཆར་ལ་ག་རེ་ཟེར་ན་གོ་མིན་ཏང་གི་ལ་ཏོག་ཙམ་བརྩི་འཇོག་ལ་བྱེད་ངོ་ཡང་ཁོ་རང་ཡང་ཁེ་བཟང་ཟ་དགོས་ངེས་འདུག་དེ་འདྲ་བྱས་བྱས་ད་རྒྱལ་བ་རིན་པོ་ཆེ་ཡ་ཏང་ཨའི་ང་ཚོའི་ངོས་ནས་རྒྱལ་བ་རིན་པོ་ཆེ་རང་ལ་ངོས་འཛིན་བྱས་ཡོད་མ་རེད་བ་སྐབས་དེ་དུས་ནང་དོན་ད་གང་ལ་གང་འཚམས་རྒྱལ་བ་རིན་པོ་ཆེ་རང་ལ་ངོས་འཛིན་བྱས་ཚར་རེད་བོད་ལྗོངས་ཚོགས་འདུ་ཆེན་མོའི་ཐོག་ནས་རྒྱལ་བའི་ཡང་སྲིད་ལ་ངོས་འཛིན་བྱས་བ་དང་ཡིན་ན་གནས་སྐབས་ཅིག་གསང་བ་བྱེད་དགོས་ཡོད་སྲིད། ནན་ཅིང་ལ་དེ་ནས་བོད་ཀྱི་དོན་གཅོད་ལའང་གསང་བ་བྱེད་དགོས་ཡོད་རེད་ཟེར་བཏང་ཤག་དེ་ག་ནང་བཞིན་གྱི་ཀེའུ་ཚང་རིན་པོ་ཆེ་ལ་མར་གསང་བའི་ཏར་བཏང་ནས་ཨ་ནི་ཡར་དེ་ད་བརྟག་དཔྱད་འཁྲུལ་བ་མེད་པ་བྱུང་རྗེས་བོད་ལྗོངས་ཚོགས་འདུ་ཆེན་མོ་ནང་ལ་ཡོངས་བསྒྲགས་བྱས་ཚར། མཐའ་མ་དེ་ང་ང་ཚོའི་ངོས་ནས་ག་འདྲ་ཞིག་ཁས་བླངས་འདུག་ཟེར་ན། ཨ་ནི་ཡའི་རྒྱ་མི་གི་སྐུ་ཚབ་དེ་ཨ་ནི་ཡང་སྲིད་ངོས་འཛིན་ཞུ་ཡས་ཀྱི་ཐོག་གི་མཛད་སྒོ་དེ་ལ་ཡོང་ཆོག་ག་ཟེར་ཞིག་ཁོ་ཚོས་གིས་དེ་ང་ཚོས་དང་ལེན་བྱས་འདུག་དེ་དང་ལེན་བྱས་པ་དང་མཉམ་དུ་ཨ་ནི་མཱ་ཕུ་ཝང་གིས་སྔོན་མ་གི་དཔེར་བཞག་དཱ་ཡང་དེ་འདྲ་ཞིག་འཁྱེར་ཤོག་ལབ་ཡས་བྱས་རེད་ཨ་ནི་དེ་ནི་མ་དག་ཅིང་ཇི་ཡིན་དེ་ལ་ཡང་དཱ་ཡང་དེ་འདྲ་ཞིག་འཁྱེར་ཤོག་ལབ་ཉིན་གང་ཅིག་ང་ཚོས་དཱ་ཡང་འབུམ་བཞི་ལྷག་ཅིག་སྟེར་བ་ཡོད་སྔ་ཕྱི་བསྡོམས་པས་དེ་འདྲས་ཅིག་རྒྱལ་བ་རིན་པོ་ཆེ་ལ་ལེན་ཡས་དེ་འདྲས་ཞུ་ཡས་དང་བླུ་ཡོན་ཕུལ་བ་ཀྱི་རྣམ་པ་ལུས་ཆེ་ཨ་ནི་མར་འོས་སྤྲུལ་གྱི་མིང་ཐོག་ནས་གདན་འདྲེན་ཞུས་རེད་བ། བོད་གཞུང་གི་དབང་བསྒྱུར་གྱི་ས་ཁོངས་སླེབས་པ་དང་ནག་ཆུ་དང་ཕ་གི་དེ་རྒྱལ་རྒྱུད་བས་དེ་འདྲ་བྱས་ན་ང་ཚོའི་ནང་ཆེན་སྒ་སྐྱེ་རྒུ་མདོ་གི་ས་མཚམས་ཅིག་ཡོད་རེད་བ། འདི་ཡི་གི་ས་མཚམས་དེ་ག་ལ་གང་མཚམས་ཀྱི་ཡར་སླེབས་པ་དང་ཨ་ནི་ཡོངས་གྲགས་ཀྱི་ང་ཚོའི་གི་རྒྱལ་བའི་ཡང་སྲིད་དེ་ཨ་མདོ་ལ་འཁྲུངས་བཞག་གྱུར་གི་དང་ང་ཚོའི་གི་ལྷ་མོ་དོན་གྲུབ་རྒྱལ་བའི་ཡང་སྲིད་ལ་འཁྲུལ་བ་མེད་ཟེར་ཡོངས་གྲགས་ཁྱབ་བསྒྲགས་བྱས་ཚར་རེད་བ། དེ་ནས་ད་ནག་ཆུར་ཞབས་སོར་འཁོད་གནང་བ་དང་དེ་ནས་ནི་ལྷ་སར་གདན་ཞུ་གནང་བའི་སྐོར་ལ་ཡང། སྐུ་ངོ་ཞྭ་སྒབ་དབང་ཕྱུག་བདེ་ལྡན་མཆོག་ནས་ད་སྐབས་དེ་དུས་ཀྱི་གནས་ཚུལ་འདི་གའི་གཟིགས་ཡོད་དུས་ཡང་ངོ་སྤྲོད་གནང་བའི་དུམ་བུ་གཅིག་ཡོད། དྲུང་སྤྱི་དབྱར་སྐྱིད་དང་བཀའ་ཤག་ཐུགས་སྤྲོ་ཞེས་གསུངས་པས་ནམ་རྒྱུན་ནས་ཡིན་ན་ཟླ་བ་བརྒྱད་པའི་ནང་གནང་གི་ཡོད་རེད། རྟ་རྔ་ས་ས་ནས་རྔ་ལུང་ཆེན་ནས་གནང་རེད་རྟ་རྒྱ་བ་རམ་གྱི་ཕིབས་སོ་འགྲོ་གོ་གོ་རེད་གནང་ཞིང་བཀའ་བློན་བོན་ཤོད་པ་ནག་ཆུར་ཕིབས་སོར་ཕིབས་རྒྱུ་ཆེ་ཤོས་ཁོང་ཚོ་ཕྲན་ཡང་ཡོད་བས་རྡ་སའི་གྱོན་ཆས་དང་ཞོན་རྟ་སོགས་གུ་དྲི་ཨང་གསར་གྱི་རྡས་ས་གཞུང་ཞབས་སུ་སུ་འགྲོ་བ་ང་ཁ་བདག་ཏུ་འཇོག་གོ་རེད་འཇོག་ན་ང་ཡི་འགྲོ་ཡག་ཁོང་ལ་ཁེལ་སོ།

ད་རྒྱལ་བ་རིན་པོ་ཆེ་གདང་ལ་ཕེབས་སོང། ཟླ་བ་བརྒྱད་པའི་ཚེས་པ་ལྔའི་ཉིན་གང་དེ་འདྲས་ཕེབས་ཀྱི་རེད། ནག་ཆུར་ཕེབས་རྒྱུ་ཐུགས་གཏན་འཁེལ་སོང་ཟེར་ཅིག་བརྡ་ལན་ཅིག་འཇོག་པ་རེད། དེར་འབྱོར་བ་དང་ཨ་ནི་གྲ་སྒྲིག་བྱས་ཐོན་པ་གནང་ནས་འདིའི་དགོང་དག་དེ་ཡི་གེ་ཞུ་བ་རེད་ཕུ་མདོ་ལ་འབྱོར་ནས། ལྷ་ས་ནས་ཐོན་ནས་ཆིབས་རགས་བྱས་ཨ་ནི་ཕེབས་བྱམས་དེ་ཚོ་འཁྱེར་བྱས་ཆིབས་རགས་བྱས་ནས་ཕུ་མདོ་ལ་འབྱོར་བ་རེད། ད་ཕུ་མདོ་ལ་འབྱོར་བས། ང་ཚོ་ཕར་ཚུགས་བབས་ཚར་མ་ཚར་ཅིག་ད་རྟ་ཤད་ཅིག་འབྱོར་བ་རེད་མི་སྣ་ཡ།

དེ་བྱང་ནས་ཐོན་པ་ན་འདི་བོན་ཤོད་གི་འདི་ཕུལ་ཡིན་གསུང་གི་མཚམས་ཞུའི་མཇལ་དར་དེ་ཚོ་ཕུལ་ནས་གང་གི་ནང་ཐུག་བཞག་མཛད་སྒོ་གནང་རྒྱུ་རེད་སྟབས་ཡང་ང་ཚོ་སླེབས་དུས་ནམ་ལངས་མི་འདུག་ཉི་མ་ཤར་མཛད་སྒོ་གནང་སོང་ང་ཁྱེད་ཚང་ང་ཚོ་བལྟས་ཚེ་དགེ་རྒྱུ་རུ་སྐྱེས་བྱུང་ཨ་ནི་འདི་ནས་ཨ་ནི་དབུ་གུར་ནང་ལ་རྒྱལ་བ་རིན་པོ་ཆེ་དེ་འདྲུ་ཤུལ་ཡོང་གི་རྒྱལ་བ་རིན་པོ་ཆེ་སྤྱི་ཁྱབ་མཁན་པོ་ནང་ཉེ་ཁྱི་རབ་དབོན་ཅུ་ལ།

ཟླ་བ་བརྒྱད་པའི་ཚེས་པ་བཅུའི་ཉིན་གང་དེ་ནག་ཆུ་ལ་ཕེབས་ནས་ད་རྒྱལ་བ་རིན་པོ་ཆེ། བོད་མི་མང་གིས་ཁས་ལེན་བྱས་པའི་ཚགས་ཐུབ་ཕུལ་ས་དེ་ད་ལྟའི་བོད་མི་མང་གི་ཚོགས་འདུའི་སྤྱི་དམ་འབྱར་མ་དེ་ཕུལ་གནང་ས་དེ་ནག་ཆུ་དེར་ཕུལ་གནང་ས་ད་ཞོགས་ཁས་ཉི་མ་ཤར་ཙམ་འགྲོ་གི་རེད། དེ་འདྲ་ཅིག་ལ་ཨ་ནི་ཕུལ་གནང་སོང་ནག་ཆུ་ཨ་ནི་འདི་ནས་གསོལ་ཇ་བཞེས་འབྲས་རོབ་ཅིག་བཏང་བྱས་ཨ་ནི་ཐོན་སོང་བས་ཆིབས་བསྒྱུར་ཨ་ནི་འདི་ནས་ཆིབས་བསྒྱུར་བརྒྱབ་པ་རེད།

དུས་སུ་ཕེབས་དགོས་ཀྱི་འདུག་ད་དེ་ཡང་མཛད་སྒོར་རྒྱ་ཆེན་པོ་གཅིག་འདུག་དེ་དགེ་རྩ་བརྒྱུད་ད་ཕེབས་སོ། བཀའ་གདམས་བསྟན་པའི་ཆུ་འགོ། དེ་ནས་ནི་དེ་ཕེབས་རེད་རྭ་སྒྲེང་ཕེབས་བཀའ་གདམས་བསྟན་པའི་ཆུ་འགོ། གདན་ས་རྭ་སྒྲེང་དུ་ཞག་གསུམ་གནང་སྟེ། རིམ་པས་རི་རྒྱ་བསམ་གཏན་གླིང་རི་ཁྲོད་དུ་སོན་རྩ་གནང། ཟླ་བ་བརྒྱད་པའི་ཚེས་ཉི་ཤུ་གསུམ་ཉིན་སྐར་ཚོགས་ས་ལ་བཀྲམ་པ་ལྟ་བུའི། འདོད་རྒུ་ཐང་གི་བཞུགས་སྒར་དུ་ཆིབས་བསྒྱུར་གྱིས་དེར་གཞུང་ཞབས་སེར་སྐྱ་ད་དེ། འདོད་རྒུ་ཐང་ལ་ཆིབས་བསྒྱུར་གནང་ཡག་གི། སྤྱི་ཟླ་བཅུ་པའི་ཏ་རིག་དྲུག་རེད་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ། སྤྱི་ཟླ་བཅུ་པའི་ཏ་རིག་དྲུག་གི་ཉིན་གང་དེ་དེར་ཆིབས་བསྒྱུར་གནང་རེད། བོད་པའི་ཏ་རིག་ཟླ་བ་བརྒྱད་པའི་ཉི་ཤུ་གསུམ་རེད། འདོད་རྒུ་ཐང་ཆིབས་བསྒྱུར་གནང་དེར་གཞུང་ཞབས་སེར་སྐྱ་དང་གདན་ས་གསུམ་རྒྱུད་གྲྭ་རྣམ་གཉིས་བླ་སྤྲུལ་མཁན་ལས་རྒྱ་གར་རྒྱ་ནག་གི་དོན་གཅོད་རྒྱ་ནག་གི་དོན་གཅོད་ཟེར་མཁན་འདི་རེད་ཧོང་མོ་སོང་གིས་བཞག་པའི་འདི་ཅིག་ཡོད་རེད་དོན་གཅོད་ཅིག་ཡོད་རེད་འོ་འདི་རེད་རྒྱ་གར་གི་དོན་གཅོད་ཟེར་མཁན་རི་ཅར་སན་ཁོང་ཚོ་རེད། བལ་ཡུལ་དང་འབྲུག་པའི་སྐུ་ཚབ་ཀ་ཤི་མིར་ཁ་ཆེའི་འགོ་པ་བཅས་ཀྱང་མཇལ་བཅར་ཞུས། དེར་བཞུགས་ཞག་གཉིས་གནང་སྟེ་ཟེར་འདོད་རྒུ་ཐང་བཞུགས་ཞག་གཉིས་གནང་བ་རེད། ཟླ་བ་བརྒྱད་པའི་ཚེས་ཉེར་ལྔ་ཉིན་ཆིབས་སྒྱུར་རྒྱལ་བའི་ལམ་ལྟར་ཕེབས་ཏེ་དམག་སྒར་ཁག་གི་རུ་སྒྲིག་དང་སེར་ཕྲེང་བྲོ་གཞས་ཞལ་མཇལ་ཞུ་མི། ལྷ་ཞོལ་མི་མང་ཁྲི་ཕྲག་བརྒལ་བ་དགའ་བའི་འབོད་སྒྲ་སྒྲོག་བཞིན་པ་གཞུང་སྒྲོག་བཞིན་པའི་གཞུང་བརྒྱུད་ལྷ་ལྡན་གཙུག་ལག་ཁང་དུ་གནས་གཟིགས་དང་འབྲེལ་ནོར་གླིང་སྐལ་བཟང་ཕོ་བྲང་དུ་ཞབས་སོར་འཁོད་ཟེར། ང་ཚོས་དེ་རྒྱལ་བའི་ཡང་སྲིད་དེ་ང་རང་རྡོ་རྗེ་བྱས་ཚར་དང། དེ་ལ་རྒྱ་མི་ལག་པ་འཆང་ས་ཁྱོན་ནས་བྱུང་བ་མ་རེད་ད་ལྟའི་ང་ཚོས་ཀྱི་སྐབས་དེ་དུས་ལས་ཀྱི་སྣེ་མོར་གཏོགས་པ་དེ་ཚོས་ཀྱི་ཐབས་ལམ་ལོ་ཡག་པོ་ཞེ་པོ་ཅིག་སྟོན་བཞག་བསམ་གྱི་འདུག་ང་ཚོས་ག་རེ་ཟེར་ན་རྒྱ་མིའི་སྐུ་ཚབ་ཡར་ཅིག་མ་བཏང་བ་ཡིན་ན་མ་ཡའི་འོས་ཕྲུག་གི་མིང་ཐོག་ནས་ཡར་བཏང་ཡ་དེ་དཀའ་ལས་ཁག་པོ་ལོས་ཅིག་བྱེད་ས་རེད། དེ་ག་ནང་བཞིན་གྱི་རྒྱལ་བ་ཡང་སྲིད་ལ་ཐུགས་གཏན་འཁེལ་བ་ཡིན་པ་སོང་ཙང་དཔེར་བཞག། ཁོང་ཚོ་ལ་ཅིག་ཕངས་སེམས་མེད་པའི་ཀི་ཕེ་ཏེ་ཁྱེད་ཤུ་ལས་ཀྱི་ཚང་མ་སྤྲད་ཡོད་རེད་བ་ལ། དེའི་གི་བློས་གཏོང་ཆེན་པོ་ཟེར་ན་འདྲ་ཅིག་ང་ཚོའི་གི་དངོས་གནས་གི་རྒྱ་བོར་མོ་བྱེད་དེ་ང་ཚོར་ར་རོགས་བྱེད་པ་ན་འཁྲུལ་བ་མེད་པ་ཅིག་ཡིན་ས་དེ་ང་ཚོར་ར་རོགས་བྱེད་ན་གཞན་པ་ད་ལྟ་མང་པོ་ཅིག་དཔེར་བཞག་དང་མ་སོ་ན་བློས་གཏོང་བྱེད་རྒྱུ་ཁས་ན་ཁས་སམ་མེད་གི་ཅིག་ཅིག་བསམ་བློ་འདི་འདྲ་བཞེས་པ་དེ་དེ་འདི་མེད་པ་ལུས་བལྟས་ན་འགྲིག་ཤག་བསམ་བསམ་བློ་ཅིག་དང་འདི་སྐབས་དུས་དེ་དང་དངོས་གནས་ལས་ཀ་ཡག་པོ་བྱས་འདུག་ཟེར་བསམ་བསམ་བློ་ཅིག་ཚོར་ཡོང་ཡ་ལུས་ཅིག་འདུག་ཨ། དེ་བཞིན་ཏག་ཏག་ཨ་ནི་འདི་ནས་ད་རྒྱ་གཏམ་ཁྱབ་བསྒྲགས་གནང་པའི་སྐོར་ལ་ངོ་སྤྲོད་ཏོག་ཙམ་ཅིག་གནང་ཤག། རྒྱ་གཏམ་རྩ་ཚིག་དེ་གནང་ཡོད་རེད་ད་འདི་བོད་ཀྱི་རྫོགས་བྱེད་ཡོངས་སུ་རྫོགས་པར་འགྲོ་གི་རེད་རྩ་ཚིག་འདི། ད་རྩ་ཚིག་འདིའི་དོན་དག་འདི་འདྲ་ཞིག་གནང་ཤག། མདོ་དོན། རྒྱལ་དབང་འཇིག་རྟེན་གསུམ་གྱི་ཕྱག་ན་པད་མོ་ཐམས་ཅད། མཁྱེན་གཟིགས་ཆེན་པོ་མཆོག་གི་སྤྲུལ་སྐུ་རིན་པོ་ཆེ་བདག་སོགས་མཁའ་མཉམ་བསྟན་འགྲོའི་སྤྱི་སྒེར་ཡོངས་ཀྱི། མགོན་སྐྱབས་དཔུང་གཉེན་དམ་པ་ལྷ་དང་བཅས་པའི་སྐྱེ་རྒུ་མ་ལུས་དགའ་དད་སྤྲོ་གསུམ་གྱི་སྒོ་ནས། བཀུར་སྟི་གུས་འདུད་བླ་ན་མེད་པའི་མཐོ་རིས་དགའ་ཚལ་མིག་གི་བདུད་རྩིར་བསྐྲུན་པའི་ངོ་མཚར་ནོར་གླིང་སྐལ་བཟང་ཕོ་བྲང་དུ་ཁྲུམས་སྟོད་ཟླ་བའི་དམར་ཕྱོགས། གྲལ་ཚེས་ཉེར་ལྔ། གཟའ་སྐར་ཕུན་སུམ་ཚོགས་པའི་ཉིན་ཆིབས་བསྒྱུར་རྒྱས་པའི་ལམ་གྱི་གདན་ཞུས་ཀྱིས་དགེ་ལེགས་ཞབས་སེན་ནོར་བུའི་འོད་ཆགས་རྩེ་གཅིག་རེ་བའི་རྒྱལ་མཚན་གྱི་ཏོག་ཏུ་མངོན་པར་བཀོད་གྲུབ་ཅིང། ཟླ་བ་བཅུ་པའི་ཚེས་བཅུ་གསུམ་གཟའ་སྐར་འབྱུང་འཕྲོད་དགེ་བའི་ཉིན་རྒྱལ་ཚབ་སྲིད་སྐྱོང་ཡོངས་འཛིན་རྭ་སྒྲེང་ཧུ་ཐོག་ཐུ་ནས་འབྲས་སེ་དགའ་གསུམ་དང་གཞུང་ཞབས་སེར་སྐྱས་མཚོན། བོད་ལྗོངས་སྤྱི་ཚོགས་ནས་ནན་གྱིས་ཞུ་མུས་ལྟར་ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་དུ་ཇོ་བོ་ཤཱཀྱ་མུ་ནེའི་སྤྱན་སྔར་དབུ་སྐྲའི་གཙུག་ཕུད་འབུལ་བཞེས་དང་འབྲེལ་རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་དབང་བསྒྱུར་མཚུངས་པ་མེད་པའི་སྡེ་ཞེས་པའི་མཚན་གསོལ་བ་རབ་འབྱམས་རྒྱལ་བ་སྲས་དང་བཅས་པ་དགོངས་དབྱངས་གཅིག་གྱུར་གྱི་ལེགས་སོའི་བསྔགས་བརྗོད་དང་བཀྲ་ཤིས་བྱིན་ཆར་དབབ་པ་ནས་ཞིང་ཁམས་རྒྱ་མཚོར་མཚན་སྙན་མཐོ་རིས་ཀྱི་རྔ་བོ་ཆེར་སྒྲ་དབྱངས་གསང་མཐོར་འཁྲོལ་བའི་དགེ་མཚན་ཁྱབ་བརྡལ་དུ་གྱུར་པའི་ལྷ་ལམ་དོག་པོར་བྱེད་ཅིང་ཕྱོགས་མཚུངས་རྣམ་འདྲེན་ཐུབ་པའི་དབང་པོས་ངོ་མཚར་བའི་ཆོ་འཕྲུལ་གྱིས་མུ་སྟེགས་ཀྱི་སྟོན་པ་དྲུག་རྗེས་འབྲང་དང་བཅས་པ་བཏུལ་ནས་ཁམས་གསུམ་ཁམས་གསུམ་ན་གནས་པའི་ཡིད་ཅན་མཐའ་དག་ལྷའི་བདུད་རྩིས་ཚིམ་པར་མཛད་པ་སོགས་ཀྱི་དུས་ཆེན་ཁྱད་པར་ཅན་དང་འབྲེལ་བ་ཕྱི་ལོ་ལྕགས་འབྲུག་ཟླ་བ་དང་པོའི་ཚེས་བཅུ་བཞི་ཉིན་རི་བོ། གྲུ་འཛིན་འཕགས་པའི་གཞལ་མེད་ཁང་ཕོ་བྲང་ཆེན་པོ་པོ་ཏཱ་ལ་འཇིགས་ལྔའི་མི་འཇིགས། གདོང་ལྔའི་དབང་པོ་བཀྲ་ཤིས་གྲངས་ཀྱིས་བཏེགས་པའི་གསེར་གྱི་ཁྲི་འཕང་མཐོན་པོར་མངའ་གསོལ་ཐོག་མཐའ་བཞིའི་རྒྱལ་རིགས་ལྷ་སྡེ་མི་སྡེ་མཆོག་དམན་བར་པ་བཅས་མཐའ་དག་ནས། དངོས་འབྱོར་མཆོད་པའི་སྤྲིན་ཕུང་དང་བཅས་དགེ་ལེགས་ཀྱི་ཞབས་རྡུལ་སྤྱི་བོས་བསྙེན་ཏེ་སྐལ་བཟང་གི་དགའ་སྟོན་དཔལ་ལ་ལོངས་སུ་སྤྱོད་པའི་བཀྲ་ཤིས་རྫོགས་ལྡན་དང་པོའི་དགེ་མཚན་མངོན་སུམ་ཉམས་སུ་བསྟར་རྒྱུའི་གཏམ་སྙན་འཆི་མེད་བདུད་རྩི་གསར་པ་སྐྱེ་དགུ་ཡོངས་ཀྱི་རྣ་ལུང་རིན་ཆེན་བུམ་བཟང་གི་བཅུད་དུ་དྲིལ་བསྒྲགས་པ་ཡིན་པས། ཕུན་སུམ་ཚོགས་པ་ལྔ་དང་ལྡན་པའི་སྐལ་བཟང་དགའ་སྟོན་གྱི་རོལ་པར་མཆོག་ཏུ་རྩེན་པའི་སྐབས་འདིར། དེ་ག་ལྷ་སྡེ་དགོན་ཁག་ཆེ་ཕྲའི་བླ་མ་དང་སེར་མོ་བ་རྣམས་ནས་གོང་ས་རྒྱལ་བའི་དབང་པོ་སྐུ་ཚེ་ཞབས་པད་བརྟན་ཅིང་རླབས་ཆེན་མཛད་འཕྲིན་གྱི་གྲུ་ཆར་བཟང་པོ་མགོན་པོ་མཆོག་གི་ཐུགས་བཞེད་ལྟར་མཁའ་ཁྱབ་བསྟན་འགྲོའི་ཕན་བདེའི་འབྲས་བུ་གཡུར་དུ་ཟ་བའི་གསོས་སུ་སྨིན་པ་བཅས་ཀྱི་ཞབས་བརྟན་བདེན་ཚིག་དང་སྒྲུབ་མཆོད་སྨོན་གསོལ་སྒོ་གང་ཟབ་བསྟན་སྲུང་དམ་ཅན་རྒྱ་མཚོ་རྣམས་ལ་གཏང་རག་བསྐང་འཕྲིན་མངའ་གསོལ་ཟབ་རྒྱས་མི་སྡེ་གཞུང་སྒེར་ཆོས་བཅས་ངོ་མ་སྐྱེ་བོ་ཕོ་མོ་ཀུན་གྱིས་རྒྱན་གོས་གཟབ་མཆོར་དང་དང་འདོད་གང་ཅིའི་སྒོ་ནས་མཆོག་གསུམ་ཆོས་ཀྱི་བསྙེན་བཀུར་བ་དང་ཡུལ་ཕྱོགས་སོ་སོའི་ཡང་སྟེང་ནས་རི་རྩེ་ཁག་ལ་བསང་དུད་ལྷ་སྲང་འགེངས་པ། རོལ་མོའི་བྱེ་བྲག། འབུད་དཀྲོལ། རྔ་རྡུང་དར་འཕྱར། དགའ་སྤྲོའི་སྟོན་མོ་དང་འབྲེལ་བའི་རྐང་བྲོ་གླུ་གཞས་ཀྱི་རོལ་རྩེད་ལ་ཀུན་ནས་འཇུག་ཅིང་བག་ཕེབས་པ་སོགས་ཁྱོད་རང་སྣེ་མོ་བ་མངའ་ཁུལ་ལྷ་སྡེ་མི་སྡེ་ཚང་མར་སྔོན་ཚུད་ནས་བརྡ་སྦྱོར་ཚད་མེད་བགྱིས་ཏེ་ཕན་བདེའི་གཟི་བྱིན་གྱི་འོད་རྣོན་འབུམ་དུ་སྤྲོ་བའི་གངས་ཅན་མགོན་པོའི་གསང་གསུམ་མཚན་དཔེའི་དཀྱིལ་འཁོར་ཉིན་བྱེད་གཞོན་ནུའི་སྣང་བར་རང་ཅག་ཁ་བ་རི་བ་རྣམས་ཀྱིས་རྣམ་པ་ཀུན་ཏུ་ལོངས་སུ་སྤྱད་ཆོག་པའི་ལེགས་བྱས་ཀྱི་སྐལ་བ་བཟང་པོ་ཡིད་རབ་ཚིམ་པའི་དད་གུས་སྤྲོ་ཤུགས་དྲག་པོས་དྲག་པོའི་རྫོང་སློབ། ཕན་ཚུན་འགྲན་བཞིན་དུ་འཕེལ་བའི་ངང་ནས་ལུགས་གཉིས་ཀྱི་ཁྲིམས་བཟང་ལྷ་ཆོས་དགེ་བ་བཅུ་དང་མི་ཆོས་གཙང་མ་བཅུ་དྲུག་གི་ལེགས་ལམ་མཐའ་དག་ལ་འབད་བརྩོན་ཡར་ལྡན་ལྷུར་ལེན་དང་འབྲེལ་བའི་ཆོས་འབྱོར་བདེ་སྐྱིད་དགའ་སྟོན་གྱི་རོལ་པ་ཟད་མི་ཤེས་པའི་དཔལ་ཡོན་ལ་རྟག་ཏུ་སྤྱོད་པ་གྱིས་ས་ཡོས་ཟླ་བ་བཅུ་པའི་ཚེས་ཉེར་བདུན་བཟང་པོ་ལ་ས་རྟ་དེ་རྒྱལ་ཐམས་ཅད་གནང་བ་རེད། རྒྱལ་བ་རིན་པོ་ཆེའི་ཁྲེས་པོས་བསྒྱུར་བའི། དུས་ཚོད་གཏན་འཁེལ་དང་འདིའི་ཉིན་གང་དེ་ཚང་མས་དང་དོད་རུ་བྱས་ནས་དུག་སློག་གཟབ་མཆོར་གོན་དགོས་ཡ་དང་ཁང་པའི་ཐོག་ཁ་ཅིག་བསང་གསོལ་དར་འཛུགས་བྱས་ཡ་ལ་སོགས་པ་འོ་ད་འདི་འདྲ་གྱིས་སོང་ཡ་ཅིག་འོ་ད་འདི་ཁྱབ་བསྒྲགས་དེ་འདི་རེད་འདི་རྒྱལ་དམ་ཁྱབ་བསྒྲགས་གནང་རེད། དཀའ་ངལ་ཞིག་དང་མང་པོ་ཞེ་བོ་འཕྲད་དེ་ཡིན་ནའང་སླར་ཡང་རྒྱལ་བ་བཅུ་བཞི་པའི་གི་ཡང་སྲིད་ངོས་འཛིན་བྱེད་པའི་ཐོག་ལ་གོ་མིན་ཏང་གིས་ཐེ་བྱུས་ཁ་གང་ཡང་ཅིག་བྱེད་ཐུབ་ཡོད་མ་རེད་ངོས་འཛིན་ཞུ་བའི་སྐབས་སུ་ཡིན་པ་ཡིན་ནའང་རེད་ཁྲི་གསོལ་གནང་བའི་སྐབས་སུ་ཡིན་པ་ཡིན་ནའང་རེད་གང་བྱས་རྒྱ་ནག་གཞུང་གི་ངོས་ནས་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་དང་འབྲེལ་བའི་བཅུ་བཞི་ངོས་འཛིན་ཞུ་བའི་ཐོག་ལ་ཐེ་བྱུས་ཁ་གང་ཡང་མེད་པ་དེ་གསལ་བོ་ཞེ་བོ་ཅིག་ཆགས་རེད་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ངོས་འཛིན་ཞུ་དུས་སྐབས་སུ་ཡང་ཐེ་བྱུས་ཁ་གང་ཡང་མེད་པ་དེ་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་རང་གི་རྣམ་ཐར་དང། ཞལ་ཆེམས་ཐོག་ཐོག་ལ་གསལ་བོ་ཞེ་བོ་ཅིག་གསུངས་ཏེ་བསྡུ་བ་བླང་བ་ལ། ལོངས། ཤུལ་བཟང་འདི་སྐད་ཀྱི་ཐོག་ནས་ད། དངོས་གནས་སྐབས་དེ་དུས་ཀྱི་ལོ་རྒྱུས་འདི་ཞེ་དྲགས་ཅིག་གི་ཐག་རིང་པོ་ཅིག་མ་རེད་དེ་ལས་ཡིན་ནའི་འདིའི་བར་ལ་རྒྱ་ནག་མི་སེར་རྒྱལ་ཁབ་དང་གོ་མིན་ཏང་གི་ཚོགས་པ་དེས་ཟིན་པའི་རྒྱ་ནག་མི་སེར་རྒྱལ་ཁབ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གཉིས་ཀྱི་དུས་ཚོད་ཐུང་ཐུང་གཅིག་ནང་ལོགས་ཀྱི་ང་རང་ཚོ་ད་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་གདན་འདྲེན་ཞུས་པའི་གནས་ཚུལ་ཡང་སྲིད་རྩད་གཅོད་སྐུ་ཕྲེང་བཅུ་གསུམ་པའི་ཡང་སྲིད་རྩད་གཅོད་ཞུ་ཡག་དང་སྐུ་ཕྲེང་བཅུ་བཞི་པ་ད་ངོས་འཛིན་ཞུ་ཡག་འདིའི་སྐོར་ལ་ཡིན་པ་ཡིན་ན་གཅིག་གིས་བརྗོད་སྲོལ་མི་འདྲ་བ་དང་ཨ་ནི་དམིགས་ཡུལ་བཅངས་པའི་ཐོག་ནས་གནས་ཚུལ་ལོ་རྒྱུས་ཀྱི་གནས་ཚུལ་ལ་འཁྱོག་བཤད་བྱེད་ཡག་གི་རྣམ་པ་དེ་ནི་མང་པོ་གཅིག་ཐོན་ཡོད་རེད་ཡིན་ནའི་ད་ལྟ་གོང་ལ་སྟོབས་ལགས་ཀྱིས་གསུངས་ནང་བཞིན་གྱི་དུས་ཚོད་རིང་པོ་གཅིག་ཕྱིན་མེད་པའི་དབང་གིས་ཡིན་པ་ཡིན་ན་ཨ་ལོ་རྒྱུས་འདི་ད། ཁ་གསལ་པོ་གཅིག་གིས་ཆགས་ཐུབ་པ་ཅིག་བྱུང་ཡོད་རེད་ལ། རྒྱལ་བ་སྐུ་ཕྲེང་བཅུ་བཞི་པ་ངོས་འཛིན་ཞུ་ཐུབ་པ་ཅིག་བྱུང་ཡོད་རེད་སྐབས་དེ་དུས་ཀྱི་བོད་ཀྱི་སྤྱི་ཚོགས་ལ་ཆ་མཚོན་པ་ཡིན་ན་ལ་ཨ་ནི་རྒྱལ་མཆོག་སྐུ་ཕྲེང་བཅུ་བཞི་པ་གདན་འདྲེན་ཞུ་ཐུབ་པ་དེ་ད་རྒྱལ་ཁ་ཆེན་པོ་ཞེ་བོ་ཅིག་ཆགས་ཀྱི་ཡོད་རེད་དེ་ནས་རིམ་པས་ད་སྲིད་ཁྲི་མངའ་གསོལ་གནང་ཡ་དེ་ད་སྐབས་དེ་དུས་ཀྱི་ཕྱག་ལས་ནང་ལོགས་ནས་ད་གལ་ཆེ་ཤོས་ཅིག་ཆགས་ཡོད་རེད་བ། རེད་དེ་གྲོགས་ལ་ད་ང་ཚོའི་ཀྱི་བོད་པའི་ཀྱི་ལོ་རྒྱུས་ནང་ལ་ད་ང་ཚོའི་ཀྱི་གཞུང་དགའ་ལྡན་ཕོ་བྲང་གི་དུས་རིམ་དེའི་ནང་ལ་ད། གསེར་ཁྲི་མངའ་གསོལ་དེ་ཅིག་གནད་འགག་ལྟ་བུ་ཅིག་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་བོད་ཀྱི་ཆོས་སྲིད་ཐུགས་འགན་བཞེས་ཡ་དེ་ཨ་ནི་སྐུ་ཕྲེང་ལྔ་པ་ནས་འགོ་བཙུགས་པ་ལྟ་བུ་བྱུང་ཡོད་རེད་ད་དེ་ནས་བྱས་རྗེས་ད་རྒྱལ་བ་སྐུ་ཕྲེང་རིམ་པ་རིམ་པ་མྱ་ངན་ལས་འདས་ཤིང་ཨ་ནི་དེའི་ཀྱི་རྗེས་ལ་ཨ་ནི་ཡང་སྲིད་ཐུགས་ཞིབ་ངོས་འཛིན་ཞུ་ཡས་དང་འཁྲུངས་ཡས་དང་ངོས་འཛིན་ཞུ་ཡས་ཀྱི་ལས་རིམ་འགྲོ་དུས་སྒོས་སུ་རྒྱལ་བ་གང་ཞིག་ཞིང་ལ་གཤེགས་པའི་རྗེས་ལ་དང་པོ་དེ་དགོངས་རྫོགས་མཆོད་འབུལ་དང་སྐུ་གདུང་ཡང་གསེར་གདུང་བཞེངས་ཡ་དེ། ལས་ཀའི་མཛད་རིམ་དང་པོ་ལྟ་བུ་ཅིག་བང་སྒྲིག་གནང་གི་འདུག་ད་དེའི་རྗེས་ནས་ཨ་ནི་ཡང་སྲིད་རྩད་གཅོད་དང་ཐུགས་ཞིབ་ཨ་ནི་ངོས་འཛིན་ཞུ་ཡ་དེ། གཉིས་པ་ལྟ་བུ་གཅིག་ཆགས་བསྡད་འདུག་གསུམ་པ་དེ་རྒྱལ་བ་གང་དེ་ཡང་སྲིད་ངོས་འཛིན་འཁྲུལ་མེད་བྱུང་བའི་རྗེས་ལ་གསེར་ཁྲི་ལ་མངའ་གསོལ་ཞུ་ཡ་དེ། ད་གལ་ཆེ་ཤོས་ནང་གི་ཆེ་ཤོས་ལྟ་བུ་གཅིག

བཅོ་བརྒྱད་ལ་ཕེབས་དུས་སྐབས་སུ་སྲིད་ནས་ཆབ་སྲིད་ཐུགས་འགན་བཞེས་གནང་དེའི་བར་དུ་གསན་བསམ་སློབ་གཉེར་གནང་གི་བརྒྱུད་རིམ་ཅིག་ཡོད་རེད་འོ་བྱས་ཙང་འདི་འདྲ་བྱེད་དུས་སྤྲུལ་སྐུ་ཡང་སྲིད་འཁྲུངས་རྗེས་ད་དགུང་ལོ་དྲུག་བདུན་འདི་འདྲ་ཅིག་ལ་ད་ཡང་ཡང་སྲིད་སྐབས་སམ་བཙལ་འཚོལ་དང་ངོས་འཛིན་འཁྲུལ་མེད་བྱུང་ན་ཨ་ནི་དེ་ནི་ཡར་གདན་འདྲེན་ཞུས་རྗེས་གསེར་ཁྲི་མངའ་གསོལ་ཞུས་ཨ་ནི་དེའི་རྗེས་ལ་བསླབ་པ་སློབ་གཉེར་དེ་ཚོ་གནང་རྗེས་ཨ་ནི་བཅོ་བརྒྱད་ལ་ཕེབས་དུས་སྐབས་སུ་ཨ་ནི་ཆབ་སྲིད་ཀྱི་ཐུགས་འགན་བཞེས་གནང་གི་འོ་འདི་འདྲའི་བརྒྱུད་རིམ་ལ་འབྱོར་བ་དེས་ད་གསེར་ཁྲི་མངའ་གསོལ་ཞུས་དེ་གནད་འགག་ཆེ་ཤོས་ཅིག་ཆགས་བསྡད་ཀྱི་ཡོད་རེད། ལ་ཨོ་ད་སྐབས་དེ་དུས་དཔེར་བཤད་ན་ང་ཚོས་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དང་དུས་སྐབས་དེའི་སྐབས་སུ་གསེར་ཁྲི་མངའ་གསོལ་ཞུ་བ་དེ་ཧ་ཅང་གི་གྲ་རྒྱས་པོ་བྱུང་ཡོད་རེད་ལ། ནམ་རྒྱུན་གྱི་མཛད་སྒོ་དེ་ནང་ལྟར་འགྲོ་བ་མ་ཟད་ད་དུས་དེའི་སྐབས་སུ་དབྱིན་ཇིའི་གཞུང་ཡིན་པ་ན་གསེར་ཁྲི་མངའ་གསོལ་ཞུས་ཀྱི་ལེགས་འབུལ་ད་རེད་རྒྱ་ནག་གི་གཞུང་ཡིན་པ་ན་སྐབས་དེ་དུས་གསེར་ཁྲི་མངའ་གསོལ་གྱི་ལེགས་འབུལ་ད་རེད་གོར་ཁ་ཡིན་པ་ན་རེད་ད་འབྲུག་འབྲས་ལྗོངས་དེ་ཚོ་ཡོད་པ་ད་ང་རང་ཚོའི་བོད་ཀྱི་གདན་ས་ཁག་ལ།

ཟླ་བ་དང་པོའི་ཚེས་པ་བཅུ་བཞི་རེད། གསེར་ཁྲི་མངའ་གསོལ་ཉིན་ཚོམས་ཆེན་སྲིད་ཞི་ཕུན་ཚོགས་ཀྱི་མི་འཇིགས་གདོང་ལྔའི་དབང་པོ་བརྒྱད་ཀྱིས་བཏེགས་པའི་གསེར་གྱི་ཁྲི་འཕང་མཐོན་པོར་རྒྱལ་དབང་མཆོག་སྤྲུལ་རིན་པོ་ཆེ་ཞབས་སོར་འཁོད་པ་དང་ལྷན་ཅིག་རྣམ་གྲྭ་གསུང་ཆོས་པ་ནས་བཀྲ་ཤིས་པའི་ཤིས་བརྗོད་སྔོན་དུ་འགྲོ་བའི་ཆོ་གའི་ཚིག་རིས་དང་མཐུན་པའི་རིན་ཆེན་རྒྱན་ཆ་བ་རྣམས་ནས་རྟགས་བརྒྱད་རྫས་བརྒྱད་སྣ་བདུན་བཅས་རིམ་བཞིན་ཕུལ་ཏེ་ཞབས་བརྟན་དང་བདེན་བརྗོད་བདེན་ཚིག་བརྗོད། སྐྱབས་མགོན་སྲིད་སྐྱོང་རྭ་སྒྲེང་རིན་པོ་ཆེས་མཎྜལ་ལྗགས་བཤད་ཐོག་བོད་གཞུང་གི་གསེར་ཁྲི་མངའ་གསོལ་རྟེན་འབུལ་རྣམས་ཕུལ་རྗེས་རྒྱལ་ཚབ་སྲིད་སྐྱོང་སྲིད་བློན་ཡོངས་འཛིན་ཧུ་ཐོག་ཏུ་བཀའ་ཤག་སྐུ་བཅར་སྤྱི་མཁན་གདན་སའི་བླ་སྤྲུལ་གཞུང་ཞབས་རྣམས་ཀྱིས་མཇལ་བཅར་ཞུས་པའི་རྗེས་སུ་རྒྱ་ནག་གོ་མིན་ཏང་ནས་ཁིར་གྱི་ལེགས་འབུལ་ཞུ་མི་སྐུ་ཚབ་ཝུའུ་ཅུང་ཞིན་དང། ཅའོ་ཀུན་ཐེང། ཁུང་ཙང་ཙིང། ཆང་ཝའེ་ཝི། སོགས་ཀྱིས་རྒྱ་ནག་གཞུང་གི་རྟེན་འབུལ་རྣམས་བསྟར་ཏེ་བཞུགས་གྲལ་གྲོལ།

ལགས་ད་གསེར་ཁྲི་མངའ་གསོལ་ཞུས་པའི་སྐབས་ལ་ཡིན་པ་ཡིན་ན་ཕྱི་རྒྱལ་གྱི་སྐུ་ཚབ་ཁག་ཆེད་མངགས་བོད་ཀྱི་རྒྱལ་ས་ལྷ་སར་བཅར་ཡོད་པའི་སྐོར་ཅིག་གསུང་གིས་འདིའི་ཐོག་ནས་རྒྱ་ནག་གི་སྐུ་ཚབ་ཅིག་ཡོད་རེད་ད་དེའི་འགྲེལ་བཤད་བརྒྱབ་སྟངས་དང་དེ་གའི་ད་འགྲེལ་བཤད་ལོག་པ་བརྒྱབ་པ་དེའི་གནས་ཚུལ་ཅིག་བྱུང་ཡོད་རེད་ལ་ད་དེ་མ་ཡིན་པའི་ཨ་ནི་སྐུ་ཚབ་ཚོ་ད་སྐབས་དེ་དུས་ཕ་གིར་བཅར་དུས་རྣམ་པ་རང་ག་འདྲ་བྱུང་ཡོད་ན། རེད་སྒྲོལ་དཀར་ལགས་ད་དུས་སྐབས་དེའི་གི་གནས་ཚུལ་ང་ཚོའི་གི་ཅིག་ཞིབ་ཕྲ་བྱས་བྱས་ཅིག་གཟིགས་གནང་མཁན་ཡིན་པ་ཡིན་ན་སྤྱི་བཏང་གི་རྒྱལ་བ་རིན་པོ་ཆེའི་གི་རྣམ་ཐར་འདི་ཚོའི་ནང་ལ་ཞིབ་ཕྲ་ཡོད་རེད་དེ་ག་ནང་བཞིན་གྱི་དུས་སྐབས་དེའི་སྐབས་ཀྱི་ད་མཛད་སྒོའི་ནང་ལ་མཉམ་ཞུགས་གནང་མྱོང་མཁན་གྱི་སྐུ་ངོ་ཞྭ་སྒབ་པ་ཡིན་པ་ཡིན་ན་རེད་དེ་མ་ཡིན་པའི་གི་ཁེ་སྨད་བསོད་ནམས་དབང་འདུས་ལགས་ཡིན་པ་ན་རེད་དེ་ཚོའི་གི་ད་རྒྱལ་བ་རིན་པོ་ཆེ་ཅིག་གསེར་ཁྲི་མངའ་གསོལ་ཞུས་སྟངས་གི་གནས་རིམ་ག་འདྲ་རེད་ཟེར་དུས་ཞིབ་ཕྲ་ཡོད་རེད་དེ་ག་ནང་བཞིན་གྱི་ད་ང་ཚོའི་དེ་ཚོའི་གི་འབྲི་སྟངས་དེ་དམིགས་བསལ་གི་ཆོས་ལུགས་གི་ལྟ་སྟངས་བྲིས་ཤག་སོ་སོའི་ལུང་པའི་གཅིག་གི་ཞེན་ཁོག་ཐོག་ནས་བྲིས་ཤག་ཟེར་གཅིག་གི་ཡིད་མ་ཆེས་ལོ་ཆོས་ན་དུས་སྐབས་དེའི་སྐོར་དབྱིན་ཇིའི་གི་མི་ཕལ་སི་ལེགས་འབུལ་ལ་ཞུ་མཁན Basil Gould ཁོ་རང་གི་ཡང་རེ་གསེར་ཁྲི་མངའ་གསོལ་ཞུ་བའི་བརྒྱུད་རིམ་དེ་དབྱིན་ཇི་ལ་བྲིས་ཡོད་རེད་དབྱིན་ཇི་ལ་བྲིས་རྒྱུ་དེ་ང་ཚོའི་བོད་ཡིག་ལ་ཚུར་བལྟ་ཡག་དེ་འདྲ་ཡོད་རེད་བྱས་ཙང་ནི་དུས་སྐབས་དེ་གི་གནས་ཚུལ་དེ་ག་རེ་ཡིན་པ་གཅིག་དཔེ་འདི་གསལ་པོ་ཞེ་པོ་ཡོད་རེད་དེ་ཡིན་པ་ཡིན་ནའང་ལ་ད་ལྟ་སྒྲོལ་དཀར་ལགས་གསུངས་པ་ན་དེ་རྒྱ་ནག་གཞུང་གིས་ད་ཆབ་སྲིད་དགོས་པའི་ཆེད་དུ་ལོག་འགྲེལ་མང་པོ་ཞིག་བྱས་ཡོད་རེད་ད་ལོག་འགྲེལ་དེ་གནད་གང་ལ་གཞིགས་ཏེ་བྱས་ཡོད་རེད་ཟེར་ན་རྒྱ་ནག་གི་དམིགས་ཡུལ་གཙོ་བོ་དེ་བོད་ཀྱི་བདག་དབང་དེ་རྒྱ་ནག་ལ་ཡོད་ལབ་མཁན་གྱི་གནད་འགག་ཟིམ་ས་ལུ་གཅིག་རྒྱལ་བ་རིན་པོ་ཆེའི་ཡང་སྲིད་ངོས་འཛིན་ཞུ་བ་དང་གསེར་ཁྲི་མངའ་གསོལ་གྱི་གཙོ་སྐྱོང་བྱས་ཡིན་ཟེར་གྱི་སྐད་ཆ་བཤད་བསྡད་ཀྱི་ཡོད་རེད་ཁོ་ཚོས་བྱས་ཙང་དེའི་གོང་ལ་ཡང་དེ་འདྲ་ཅིག་ཡང་སྲིད་ངོས་འཛིན་ཞུ་དུས་སྐབས་སུ། དཔེ་བྱས་ན་གསེར་བུམ་དཀྲུགས་ཡས་ཀྱི་ཆོག་མཆན་ཞུས་པ་དང་ཆོག་མཆན་སྤྲད་པ་གསལ་བཟོ་ར་དང་ཨ་ནི་བེད་དེ་དཀྲུགས་དུས་སྐབས་སུ་གཙོ་སྐྱོང་མཆན་དམིགས་བསལ་བཀོད་ར། དེ་འདྲའི་གི་ཁོ་ཚོས་ཀྱི་མང་པོ་བཤད་བསྡད་ཀྱི་བར་འགྲེལ་བཤད་ལོག་པ་ལོས་ཤིག། བྱས་ཙང་འདི་ཡི་གི་འགྲེལ་བཤད་ལོག་པ་འདི་ཡི་ཐོག་ནས་ཨ་ནི་མཉམ་དུ་ག་རེ་གོ་དགོས་རེད་ཟེར་ན་དེའི་ངོས་འཛིན་འཁྲུལ་མེད་བྱུང་བ་ཡིན་པར་སོང་ཙང་ད། གསེར་ཁྲི་མངའ་གསོལ་ཆེད་ཀྱི་གཙོ་སྐྱོང་དེ་བྱས་ཡིན་ཟེར་གི་ཡང་ཡང་འགྲེལ་བཤད་ལོག་པ་གཉིས་པ་དེ་བྱེད་ཀྱི་ཡོད་རེད་བྱས་ཙང་ད་གཅིག་ནས་ངོས་འཛིན་འཁྲུལ་མེད་བྱུང་བ་དང་གཉིས་ནས་གསེར་ཁྲི་མངའ་གསོལ་དེ་ད་རྒྱལ་བ་རིན་པོ་ཆེའི་སྐུ་དབང་དེ་ཆ་ཚང་གཅིག་དེ་འདྲ་ཞིང་ལ་བཞག་པ་ཟེར་ན་འདྲ་ལོ་རྒྱུས་ཐོག་གི་རྒྱལ་བ་རིན་པོ་ཆེ་གི་སྐུ་དབང་དེ་ཆོས་སྲིད་ཀྱི་དབང་ཆ་དེ། དེ་ཁོ་ཚོས་ཀི་གསེར་ཁྲི་མངའ་གསོལ་གྱི་གཙོ་སྐྱོང་བྱས་ཡིན་ཟེར་གི་བཤད་ཡམས་ཅིག་མང་པོ་བཤད་གི་ཡོད་རེད་དེའི་གོང་ལ་མང་པོ་བཤད་ཡོད་རེད་ད་དེ་ལས་མ་འདི་ག་རང་ཅིག་བཤད་བསྡད་ཡོད་རེད། ད་དངོས་གནས་དྲང་གནས་བྱས་ན་དུས་སྐབས་དེའི་སྐབས་སུ་རྒྱ་ནག་ལ་དེ་འདྲའི་ཀི་ཅིག་ཅིག་བདག་དབང་ཟེར་ན་འདྲ་དེ་འདྲའི་ཤུགས་རྐྱེན་ཡོད་རེད་ཟེར་ན་ཤུགས་རྐྱེན་མེད་པ་དེ་རྒྱ་ནག་ཁོ་རང་ཚོས་ཀྱིས་དེ་འདི་ངེད་ཚོས་གསང་བའི་སྐབས་དེ་དུས་ཁོ་རང་ཚོས་གསང་བའི་ཡིག་ཆ་དེ་འདྲ་ང་ཚོ་ལས་ཀློག་ཐུབ་ཡས་དང་མཐོང་ཐུབ་ཡས་ཀྱི་དེ་ཚོའི་ནང་ལ་ཞེ་པོ་གསལ་པོ་འདུག་དཔེར་ཆ་བཤད་པ་ན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ། ཞེ་གསུམ་ཞེ་བཞི་ཞེ་ལྔ་དེའི་ཡན་དེ་ལ་ལྷ་ས་ལ་དོན་གཅོད་བསྡད་མཁན་གྱི་རྒྱ་ནག་གི་གོ་མིན་ཏང་གི་དོན་གཅོད་སྐུ་ཚབ་ཧྲན་ཙུང་ལིང་གིས་ག་རེ་བཤད་ཡོད་རེད་ཟེར་ན། བར་སྐབས་ཅིག་ནས་ང་ཚོས་ཀྱི་བོད་ཀྱི་ཨ་ནི་ག་རེ་ཟེར་ན་འབྲི་ཆུ་ཡར་ལྡེབས་ལ་རྒྱ་ནག་གི་ཤུགས་རྐྱེན་དེ་སླེབས་ཐུབ་ཀྱི་ཡོད་པ་མ་རེད་ཟེར་སྐད་ཆ་བཤད་ཀྱི་ཡོད་རེད། དེ་ག་ནང་བཞིན་གྱི་གོ་མིན་ཏང་གི་སྐབས་དེ་དུས་བོད་ལ་ཞལ་སྐྱོད་ཀྱི་སོ་པ་དེ་ཚོས་ཡང་སྐད་ཆ་དེ་ག་རང་ཅིག་བཤད་འདུག་པ་དཔེ་བཤད་ན་རྒྱ་ནག་གི་མི་ཡིན་པ། བོད་ནང་ལ་སོ་པ་བྱས་འབྲས་བུང་གི་གྲྭ་པ་བྱས་རྗེས་ལ་གྲྭ་པ་ལོག་བྱེད་མཁན་གྱི་ཅི་སུང་ཧི་ལབ་མཁན་ཅིག་ཁོས་ཡང་གོ་མིན་ཏང་ལ་མར་གསང་བའི་ཐོག་ནས་སྙན་ཞུ་འདི་འདྲ་རིགས་ལ་ག་རེ་ཟེར་ན་ཨ་ནི་ང་ཚོས་གི་ཟེར་ན་འབྲི་ཆུ་ཡར་ལྡེབས་ངོས་ལ་རྒྱ་ནག་གི་དབང་ཤུགས་དེ་སླེབས་ཡོད་མ་ཤུགས་རྐྱེན་དེ་སླེབས་ཐུབ་མ་རེད་ཟེར་སྐད་ཆ་དེ་བཤད་ཡོག་རེད་ཁོ་རང་ཚོས་ཁོ་རང་ཚོ་ནང་ཚགས་བར་སྐད་ཆ་བཤད་འདུག་སུ་དེ་འདྲ་ཡིན་དུས་སྐབས་སུ་གངས་ཅན་བོད་ཀི་ནང་ལ་སྐབས་དེ་དུས་ཀི་རྒྱ་ནག་གི་ཤུགས་རྐྱེན་ཟེར་དེ་རྩ་བ་ཉིད་ནས་མེད་པ་དེ་ར་གསལ་པོ་ཞེ་པོ་འཕྲོད་ཀྱི་ཡོད་རེད་དེ་ར་འཕྲོད་ཡོང་དུས་སྐབས་སུ་ཧུའུ་ཀྲུང་ཤིན་མ་ནི་བོད་སོག་ལས་ཁུངས་ཀྱི་འགན་འཛིན་རེད་ད་དེ་ངོས་རང་གི་སྐབས་ཁོ་རང་ཚོས་ཀྱི་ཅིག་བོད་སོག་ལས་ཁུངས་ལབ་མཁན་ཅིག་བཙུགས་ཡོད་རེད་ད་དེ་བོད་པ་དང་སོག་ཁས་ལེན་ཡོད་མིན་ལ་མ་ལྟོས་པའི་ཁོ་རང་ཚོས་བཙུགས་རེད་ད་ང་ཚོས་ངོས་ནས་དེ་ཁས་ལེན་བྱས་དང་མ་བྱས་དང་སྐབས་དེ་དུས་གནས་སྟངས་དེ། གནས་ཚུལ་ལོགས་ཀ་ཅིག་ཆགས་བསྡད་པ་རེད་དེ་ཡིག་གིས་བོད་སོག་ལས་ཁུངས་ཀྱིས་བོད་ལ་སྟངས་འཛིན་བྱེད་ཐུབ་ཀྱི་མེད་པ་དེ་གསལ་པོ་ཞེ་པོ་ཆགས་རེད་ཁོ་རང་ཚོའི་ལས་མ་ནི་རྒྱ་ནག་ལ་བོད་སོག་ལས་ཁུངས་ལབ་མཁན་གཅིག་བཙུགས་ཤག་རེད་བྱས་ཙང་འདི་ཡི་གི་ཁུངས་མི་དེ་སྐབས་དེ་དུས་གཙོ་གཙོ་ཧུའུ་ཀྲུང་ཞིན་ལབ་མཁན་དེ་རྒྱལ་བ་རིན་པོ་ཆེ་གི་དང་པོ་དེ་ངོས་འཛིན་ཞུ་མཁན་གྱི་མཛད་སྒོ་དེ་ལ་ཡོང་གི་ཡིན་སྲིད་རལ་གྲི་རིན་པོ་ཆེ་དང་ཁོ་རང་གཉིས་ཀྱིས་འགན་འཁྱེར་གྱི་ཡིན་ཟེར་ཁོ་ཚོས་ཀྱིས་རྒྱ་ནག་གི་ཚགས་པར་དང་ཕྱི་ལོགས་ལ་དེ་བཀྲམས་བསྡད་ཡོད་རེད་ཁོ་མ་ནི་ཡོང་དུས་སྐབས་སུ་ང་ཚོའི་ངོས་ནས་རྒྱལ་བ་རིན་པོ་ཆེ་སྐུ་དྲིན

བོད་ལྗོངས་ཚོགས་འདུ་ནས་ཐག་གཅོད་བྱས་ར་བ། དེའི་བྱས་ཙང་ད་ཁོ་གཉིས་པ་དེ་ཁོས་ག་རེ་ཁ་གཡོགས་ཡོད་པ་རེད་ཟེར་ན་ཨ་ནི་རྒྱལ་བ་རིན་པོ་ཆེ་གི་གསེར་ཁྲི་མངའ་གསོལ་དེ་གཙོ་སྐྱོང་བྱས་ཡིན་ཟེར་གྱི་སྐད་ཆ་བཤད་ཡོད་རེད། ད་དེ་གསེར་ཁྲི་མངའ་གསོལ་གཙོ་སྐྱོང་བྱས་ཡིན་སྐད་ཆ་དེ་ག་འདྲས་བཤད་ཡོད་རེད་ཟེར་ན་དངོས་གནས་སྐབས་དེ་དུས་གསེར་ཁྲི་མངའ་གསོལ་ཟེར་གྱི་གཙོ་སྐྱོང་ཟེར་ཅིག་སྤྱི་བཏང་གི་ང་རང་ཚོ་བོད་གཞུང་གི་མཛད་སྒོའི་སྐབས་སུ་རྒྱལ་བ་རིན་པོ་ཆེ་ཁྲི་གསོལ་ཞུ་དུས་སྐབས་སུ་གཙོ་སྐྱོང་ལབ་མཁན་ལབ་མཁན་ཟེར་ཅིག་དེ་འདྲ་མི་འདུག་ཨ་དེ་བྱས་ང་ཚོའི་ཚོགས་འདུའི་གཙོ་སྐྱོང་ཟེར་སྲོལ་དང་དེ་འདྲ་བརྗོད་ར་བ་ལ། ང་ཚོས་སྐབས་དེ་དུས་ཀྱི་མཛད་སྒོའི་སྐབས་སུ་གཙོ་སྐྱོང་ལབ་མཁན་གྱི་ཐ་སྙད་དེ་བོད་པས་ཀྱི་སྐབས་དེ་དུས་ཀྱི་མཛད་སྒོའི་ནང་ལ་དེ་འདྲས་ཅིག་མི་འདུག་ཨ་གཙོ་སྐྱོང་གི་སྐད་ཆ་ཞིག་བྱས་ན་འདིས་ཀྱི་གཙོ་སྐྱོང་ལབ་མཁན་དེ་ཏག་ཏག་ཅིག་འདེགས་གི་ཡོད། གཉིས་ནས་ཁོ་གིས་གཙོ་སྐྱོང་ཟེར་བྱས་ཡིན་ཟེར་གྱི་སྐད་ཆ་འདི་དང་དེ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཁ་སང་ང་ཚོས་བགྲོ་གླེང་གི་ནང་ལ་བལྟས་ཚེ་ཕྱིན་ཡོད་ཀྱི་རེད་རྭ་སྒྲེང་རིན་པོ་ཆེ་ལ་ཞུས་རྗེས་ཧུའུ་ཀྲུང་ཞིན་རྒྱལ་བ་རིན་པོ་ཆེ་ལ་ལས་མཇལ་འཕྲད་གནང་ཡས་ཀྱི་ཆུ་ཚོད་ཧ་ལམ་ཕྱེད་ཀ་ཡན་ཅིག་བྱུང་མི་འདུག་དེ་འདྲས་ཅིག་མཇལ་འཕྲད་གནང་དུས་སྐབས་སུ་ཁོ་ཚོས་ད་གྲ་སྒྲིག་ཡོད་རེད་བ་ལམ་སང་སྐུ་པར་ལྷན་རྒྱས་ལས་སྐུ་པར་བསྒྲོན་ཡས་ཁོས་ཀྱི་སྐུ་པར་ཅིག་བསྒྲོན་འདུག་པ་བསྒྲོན་ཆོག་ག། བྱས་ཙང་འདི་ཡིག་ཆ་དེ་མ་གོ་མིན་ཏང་ལ་མ་བཏང་རྗེས་ཨ་ནི་ད་མཉམ་དུ་རྭ་སྒྲེང་རིན་པོ་ཆེ་ལ་ལ་ཡིག་ག་རེ་འབྲི་རུ་བཅུག་ཡོད་རེད་ཟེར་ན་ཨ་ནི་དེ་ལྷ་མོ་དོན་འགྲུབ་དེ་ཨ་ནི་ཡང་སྲིད་ལ་ངོས་འཛིན་བྱེད་རོགས་ཟེར་དང་ཨ་ནི་དེ་འདྲའི་གི་ཐུགས་རྗེ་ཆེ་ཟེར་དང་རྭ་སྒྲེང་རིན་པོ་ཆེ་ལ་སྐབས་དེ་དུས་ཁོ་རང་ཚོ་གི་མ་གི་གོ་གནས་ལོ་ཞིག་གནང་ཡོད་རེད་ད་ཧོ་ཐོག་ཐུ་ཟེར་ན་འདྲ་ང་ཚོ་ནམ་རྒྱུན་གོ་གནས་གནང་ཡ་ལོ་ཅིག་ཡོད་ར་བ་འོ་དེ་འདྲས་ཅིག་གོ་གནས་གནང་བ་ད་ཐུགས་རྗེ་ཆེ་ཞུ་ཡ་དང་ཨ་ནི། དེ་དག་ང་ཚོས་ཀྱིས་ངོས་འཛིན་ཞུས་ཚར་རྒྱུ་དེ་ལ་ནི་ངོས་འཛིན་བྱེད་རོགས་ཞེས་ཟེར་གི་དེ་བྱས་ན་ཡག་པོ་ཡོད་རེད་ཟེར་ཅིག་ལྟ། མགོ་སྐོར་གཏང་རྒྱུ་བཟོ་འདྲ་ཅིག་དང་ཅིག་བློ་སྟོབས་སྤྲད་རྒྱུ་བཟོ་འདྲ་གི་རྣམ་པའི་ཐོག་ནས་དེ་འདྲས་ཅིག་འབྲི་རུ་བཅུག་འདུག་ཨ། ད་དེ་མ་བཏང་བ་དང་དེའི་ཡིག་ཆ་དེ་མར་ཁོ་རང་ཚོར་འབྱོར་རྗེས་ཨ་ནི་ཁོ་རང་ཚོས་ཀྱི་ཚགས་པར་ཐོག་དང་རྒྱལ་སྤྱིའི་ཐོག་ལ་ག་རེ་རྭ་སྒྲེང་རིན་པོ་ཆེ། གྱི་སྙན་སེང་བྱུང་བ་ནང་ལྟར་ཁས་ལེན་བྱས་ཡིན་ངེས་ཚུལ་གསེར་བུམ་གྱི་དགོས་མེད་པའི་ཐོག་ནས་ཀྲུང་དབྱང་ཆོག་མཆན་སྤྲད་ཡིན་ཟེར་གྱི་སྐད་ཆ་རྫུན་མ་ཞིག་བཤད་འདུག་ཨ་སྐབས་དེ་དུས་ཞེས་དངོས་གནས་བྱས་ན་དུས་སྐབས་དེའི་སྐབས་སུ་ཆོག་མཆན་སྤྲད་མ་སྤྲད་ཁོ་རང་ཡོད་པ་མ་རེད་བོད་པས་ཀྱི་ངོས་འཛིན་བྱས་ཚར་རེད་འདི་ལ་ཁོ་རང་ཚོ་ཁས་མ་བླངས་ཀ་མེད་ཆགས་འདུག་བྱུང་བ་རེད་ཁོ་རང་ཚོས་སྐབས་དེ་དུས་གསང་བའི་ཡིག་ཆ་དེ་དག་ལྟ་ཐུབ་ངེས་ཀྱི་ང་ཚོས་ལྟ་ཡ་ཡོད་རྒྱུ་ཡིག་ཆ་དེའི་ནང་ལ་དེ་ག་རང་གསལ་བསྡད་འདུག་ད་དེ་གཉིས་པ་རེད། དེ་ཧུའུ་ཀྲུང་ཞིན་གྱིས་གཙོ་སྐྱོང་བྱས་རེད་ཟེར་འདིའི་ནང་ལ་ད་གསལ་ཤོས་གཅིག། བཀའ་ཟུར་ང་ཕོད་ཀྱིས་ཞིབ་འཇུག་ཅིག་གནང་འདུག་ཞིབ་འཇུག་གནང་རྗེས་དཔེ་ཆེད་མངགས་རང་ནན་ཅིང་ལ་ཕར་ཕྱིན་རྗེས་གོ་མིན་ཏང་གི་ཡིག་ཚགས་བསྔོག་འོག་གནང་རྗེས་སྐབས་དེ་དུས་ཧུའུ་ཀྲུང་ཞིན་གྱིས་གཙོ་སྐྱོང་ཟེར་དེ་འདྲའི་འདུག་གས་ཆོག་མཆན་བཀོད་འདུག་ཟེར་ན་དེ་ཁོ་རང་ཚོའི་སྐད་ཆ་བཤད་རྒྱུ་དེ་བོད་ཤོག་ཁོ་རང་ལ་མེད་པར་དེ་ག་ས་ཡིག་ཆ་ཅིག་ག་ས་ན་ཕར་འདྲ་བཤུས་བྱས་རྒྱུ་ལུགས་ཅིག་དེ་ག་ས་ཁོ་རང་ཚོས་ཁུངས་བཙན་པོ་མེད་རྒྱུ་ཅིག་ཉར་རྗེས་ད་དེ་གལ་ཆེན་པོ་ཞེ་པོ་ཡིན་ཟེར་གྱི་སྐད་ཆ་ཅིག་བཤད་ཡོང་གི་འདུག་པ། གཉིས་པ་དེ་ཁོ་ཚོས་གིས་དན་རྟགས་ཅིག་ཡིག་ཆ་ཅིག་བཏོན་ཡོང་གི་འདུག་དངོས་གནས་ཀྱི་སྐབས་དེ་དུས་རྭ་སྒྲེང་རིན་པོ་ཆེ་གནང་རྒྱུ་ཡིན་པ་ཡིན་ན། རྒྱལ་བ་རིན་པོ་ཆེ་ཡང་སྲིད་ཆོག་མཆན་སྤྲད་རོགས་གྱིས་ཟེར་དེ་ཡིན་པ་ཡིན་ན། པར་ཨ་མ་དེ་རང་བསྟན་དགོས་ལོ་ཞོ་རོ་བ། རེད་རེད་པར་རེད། ཨ་མ་དེ་རང་མ་བསྟན་བྱས་དན་རྟགས་ཁོ་རང་ཚོས་གིས་དེ་རྭ་སྒྲེང་རིན་པོ་ཆེའི་བཀའ་ཡིག་དེ་འདྲ་ཅིག་གནང་རེད་ཟེར་ཅིག་བྲིས་ཤག། ད་དངོས་གནས་བྱས་ན་པར་ཨ་མ་དེ་རང་སུ་ལ་མཐོང་ཤག་ཟེར་ན། ལྷ་ས་ལ་ད་ང་ཚོའི་ཆབ་སྲིད་བཙོན་པ་གྲགས་ཅན་དགའ་ལྡན་དགོན་པའི་གི་སྤྲུལ་སྐུ་གཡུ་ལོ་ཟླ་བ་ཚེ་རིང་ཡོད་པ་ང་ཚོས་ད་གཅིག་བྱས་ན་སྒྲོལ་དཀར་ལགས་མཁྱེན་ན་ཡིན། རེད་རེད་རེད། སྐུ་ངོ་གཡུ་ལོ་བོད་ནང་ལ་ཆོས་དོན་གྱི་ཕྱག་ལས་དེ་འདྲ་གནང་ཡོང་དུས་སྐབས་སུ་ཡིག་ཚགས་ཁང་ནས་ཡིག་ཆ་དབྱེ་བ་དེ་འདྲ་བྱེད་དུ་བཅུག་འདུག་ཨ་བྱེད་དུ་བཅུག་པའི་ནང་ནས་ད་ཡིག་ཆ་ཅིག་ག་རེ་རག་འདུག་ཟེར་ན་ཨཱ་ནི་དེ་འདྲ་ང་ཚོས་ཀྱི། སྐད་ཆ་བཤད་ཡས་ཀྱི། རྭ་སྒྲེང་རིན་པོ་ཆེ་ཨཱ་ནི་ཅང་ཀའེ་ཤེག་ལ་ག་རེ་ཟེར་ན་ཐུགས་རྗེ་ཆེ་ཞུ་ཡས་ཀྱི། ད་ཨཱ་ནི་རྒྱལ་བ་རིན་པོ་ཆེ། ངོས་འཛིན་བྱས་ཡོད་དེ་ལ་ཆོག་མཆན་སྤྲད་རོགས་གྱིས་ཟེར་ཀྱི་སྙན་ཞུ་རེད་ཟེར་ཅིག་འདུག། ད་དེ་གསལ་ལ་ཡི་གེ་དེ་གསལ་ལ་མི་གསལ་ལ་ད་མ་བལྟས་སུ་རེ་སྐྱོ་ལུགས་གཅིག་འདུག་ཟེར། ཞིབ་ཕྲ་ལི་མ་བལྟས་པ་ན་དེ་སྐུ་ངོ་གཡུ་ལོ་ལི་མཐོང་བྱས། ད་གཡུ་ལོ་རིན་པོ་ཆེ་གྱི་གསུང་བཞག། བྱས་བྱས། ཚུར་ང་ཚོས་རྒྱ་གར་ལ་ཚུར་གཏོང་རྩིས་བྱས་བྱས།

དངོས་གནས་ཡག་མ་ཅིག་གཞུང་གི་ཡིག་ཆ་ཨ་མ་རང་ལ་ད་བོད་རང་བཙན་ཡིན་ན་འདྲ་རྒྱ་ནག་ལ་ཅིག་མ་ཕྱོགས་པའི་དངོས་ཡོད་ཀྱི་གནས་ཚུལ་ག་རེ་ཡིན་པ་བྲིས་རྒྱུ་དེ་ཡིག་ཆ་དེ་ལ་འཁོད་ཡོད་ན་དེ་མ་སྟོན་བྱས་དེའི་ནང་ལ་དེ་འདྲ་འཁོད་ཡོད་རེད་ཟེར་ཁོ་རང་ཚོའི་ཚུར་ཡིག་ཆ་དེ་ལ་ཚུགས་ཀར་སི་ན་སྙིང་ལུས་ཅི་ད་མ་སོང་ན་དེ་ཕར་དཀྲུག་དཀྲུག་བཏང་བྱས་འདི་ཁོ་རང་ཚོ་ལ་གནོད་མཁན་ནི་ཕར་བཏོན་མ་གནོད་མཁན་ཁ་ཤས་དང་ནི་དེ་ལ་བཟོ་བཅོས་ཁ་ཤས་བྱས་ཨ་ནི་སྐབས་དེ་དུས་ཡིག་ཆ་དེ་འདྲ་དེ་འདྲ་ཅིག་མར་སྙན་སེང་ཞུས་རེད་ཟེར་དེ་བཏང་གི་ཡོད་པ་དེ་དེ་ནས་ང་ཚོ་ལས་ར་གསལ་བོ་ཞེ་བོ་འགྲོ་གི་འདུག་བྱས་ཙང་ད། ང་ཕོད་ངག་དབང་འཇིགས་མེད་ལགས་ཀྱི་ཕྱི་ལ་ཞིབ་འཇུག་གནང་བྱས་ཨ་ནི་ད་སྐབས་དེ་དུས་ཀྱི་ག་རེ་ཟེར་ན་ཝུའུ་ཀྲུང་ཞིན་གི་གཙོ་སྐྱོང་བྱས་མེད་པ་ད་སྡོམ་ལོ་ཅིག་བྱས་ན་བཀའ་བློན་ང་ཕོད་ག་རེ་གསུངས་པ་རེད་ཟེར་ན་སྐབས་དེ་དུས་གོ་མིན་ཏང་གི་ཅན་ཝུའུ་ཀྲུང་ཞིན་གི་གཙོ་སྐྱོང་བྱས་རེད་ཟེར་དེ་དང་ཨ་ནི་ག་རེ་ཟེར་ན་ཆོག་མཆན་སྤྲད་རེད་ཟེར་ཚང་མ་ལོ་རྫུན་མ་རེད་ཤག་བྱས་ཙང་དེ་འདྲ་ཡིན་དུས་སྐབས་སུ་གོ་མིན་ཏང་གི་རྫུན་མ་བཤད་རྒྱུར་གི་རྗེས་ལ་ང་ཚོ་གུང་ཁྲན་ཏང་འབྲང་དགོས་ཡ་ཡོད་བ་མ་རེད་ཟེར་ད་ང་ཕོད་ཀྱི་ལྟས་སུ་གུང་མི་ལ་བཤད་བཤད་བཏང་ན་ད་གུང་ཁྲན་ཏང་ཡར་བཀག་པའི་གི་དོན་དག་ལ་གསུངས་ཀྱི་དོན་དངོས་རྡོག་རྡོག་དེ་གང་བྱས་ད་རྒྱལ་བ་རིན་པོ་ཆེ་ཡང་སྲིད་ངོས་འཛིན་དང་ཁྲི་གསོལ་ཞུ་ཡས་ཀྱི་ཐོག་ལ་ལས་དོན་གལ་ཆེན་པོ་དེ་གཉིས་ཀྱི་ཐོག་ལ་སྐབས་དེ་དུས་ཀྱི་གོ་མིན་ཏང་གི་ཐེ་ཇུས་གང་ཅིག་མེད་པ་དེ་གསལ་བོ་མངོན་སུམ་གསལ་དོད་པོ་རེད་ལ་དུས་སྐབས་དེའི་སྐབས་སུ་འབྲི་ཆུའི་ཡར་འདབས་ལ་རྒྱ་ནག་གི་ཤུགས་རྐྱེན་ག་ག་ཡང་མེད་པ་དེ་རྒྱ་ནག་ཁོ་རང་ཚོའི་གི་ཡིག་ཆའི་ནང་ལ་ཡང་གསལ་བོ་ཞེ་བོ་འཁོད་འདུག་ལ་འང་གནད་འགག་དེ་འདྲས་ལོ་ཅིག་ཆ་དེ་སྐབས་དུས་དེ་ལང། ལགས་འོང་བྱས་ཙང་ག་ད་འདི་ད་ལྟའི་དུས་ཚོད་དེ་ཆ་བཞག་པའི་ན་དངོས་ཡོད་ཀྱི་ད་གནས་ཚུལ་འདི་ཤེས་ཡག་དེ་ཞེ་པོ་གཅིག་གི་གལ་ཆེན་པོ་ཅིག་རེད་བསམས་པས་ལགས་ད་རྒྱལ་བ་རིན་པོ་ཆེ་ནི་གསེར་ཁྲི་མངའ་གསོལ་ཞུ་ཐུབ་པ་ཅིག་བྱུང་ཡོད་རེད་ལ་ད་དེའི་རྗེས་ལ་མཚོན་པ་ཡིན་ན་གཞན་བསམ་བློ་གཉིས་ད་དེ་གས་ཅིག་ཨུ་ཚུགས་གནང་ཡོད་རེད་སྐབས་དེ་དུས་ད་བོད་ཀྱི་སྲིད་སྐྱོང་ཞུས་ན་རེད་ད་ཆབ་སྲིད་ཀྱི་ཐུགས་འགན་བཞེས་གནང་མཁན་དེ་སྟག་བྲག་རིན་པོ་ཆེ་ཆགས་གནང་གི་ཡོད་རེད་ལ་ད་རྒྱལ་བ་རིན་པོ་ཆེ་ཡང་དགུང་ལོ་བཅུ་དྲུག་ལ་ཕེབས་པའི་སྐབས་དེ་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་ཡོད་རེད་ཞུས་ཙང། དེ་འདྲ་ཡིན་དུས་སྟོབས་ལགས་ཀྱིས་ང་ཚོ་སྔོན་ལ་ཡང་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་དགོས་ཡག་དང་དེ་ནི་ཡང་རྒྱབ་ལྗོངས་དེ་གའི་ངོ་སྤྲོད་ཞིག་གནང་རོགས་གནང། ལགས་སོ་སྒྲོལ་དཀར་ལགས་ད་དུས་སྐབས་དེའི་སྐབས་སུ་བོད་པའི་གི་སྤྱི་ཚོགས་ཀྱི་གནས་བབ་དེ་ཧ་ཅང་ད་ཛ་དྲག་པོ་ལ་ཅིག་ཆགས་བསྡད་ཡོད་རེད་རྒྱུ་མཚན་ག་རེ་རེད་ཟེར་ན། རྒྱ་གར་མུ་ཆེན་ཆབ་སྲིད་ཐུགས་འགན་བཞེས་ཏེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་ཟླ་བཅུ་གཅིག་པའི་བཅུ་བདུན་ལ་དེ་འདྲ་ཞིག་ལ་འཁེལ་གྱི་བསྡད་ཡོད་རེད། བྱས་ཙང་དེ་བྱེད་དུས་སྐབས་སུ་ད་དུས་སྐབས་འདིའི་སྐབས་སུ་རྒྱ་ནག་གི་དམར་ཤོག་དེ་རྒྱ་ནག་རྒྱལ་ཡོངས་ལ་དབང་སྒྱུར་བྱེད་པ་མ་ཟད་ཆབ་མདོ་ལ་དྲག་པོའི་ཐོག་ནས་བཙན་འཛུལ་བྱས་ཀྱི་གནས་ཚུལ་དེ་ཚོ་ཚང་མ་ལོ་ཅིག་ལྷག་ཚར་བསྡད་ཡོད་རེད་བ། བྱས་ཙང་ད་དེ་འདྲས་ཀྱི་དུས་སྐབས་འདིའི་སྐབས་སུ་ད་བོད་ནང་ལ་ཞི་བདེ་ལྷིང་འཇགས་ཞེ་པོ་ཞིག་བྱེད་ཀྱི་གནས་བབ་དེ་ཁྱོན་ནས་ཡོད་མ་རེད་བ། དེ་འདྲ་མེད་པའི་སྐབས་སུ་ཨ་ནི་ཕྱོགས་གཅིག་ནས་དུས་སྐབས་དེ་གི་ད་སྲིད་སྐྱོང་སྟག་བྲག་རིན་པོ་ཆེ་ལགས་ལ་ཨ་ནི་ང་ཚོའི་གི་གཞུང་ཞབས་ཡིན་ན་རེད་དགོན་སྡེ་གྲྭ་ཚང་ཁག་གི་ཡིན་པ་ན་རེད་མི་མང་ཚོ་ཡིན་པ་ཡིན་ན་རེད་དེ་ག་ཙམ་གི་ད་འདོད་མོས་མེད་པ་ཆབ་སྲིད་དེ་དེའི་གོང་ནས་བྱས་ཏེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་གཡས་གཡོན་ནས་བྱས་རྗེས་ད་གངས་ཅན་གི་ང་ཚོའི་སྤྱི་ཚོགས་ནང་ལ་ད་རྒྱལ་བ་རིན་པོ་ཆེ་ཆབ་སྲིད་སྐུ་དབང་ཕུལ་དགོས་ཀྱི་འདུག་ཟེར་མཁན་གྱི་གླེང་ཕྱོགས་ཟེར་ནའང་འདྲ་ཐོག་མའི་འགོ་ལོག་གི་དུས་ཚོད་ནས་བཙུགས་འདུག་ཨ། ད་ཡིན་ན་དུས་སྐབས་དེའི་སྐབས་སུ་གོང་ས་མཆོག་ད་དགུང་ལོ་ཆུང་ཆུང་བྱས་རྗེས་གཅིག་ནམ་རྒྱུན་གྱི་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་ཡས་རྒྱལ་བ་སྐུ་ཐོག་གོང་མར་བྱས་པ་ན་དགུང་ལོ་བཅོ་བརྒྱད་ཀྱི་རྗེས་ལ་ཆབ་སྲིད་ཐུགས་འགན་བཞེས་རྗེས་མ་གཏོགས་བཅོ་བརྒྱད་བར་དུ་གསན་བསམ་སློབ་གཉེར་བྱས་དེ་ལ་ཤུགས་བསྐྱོན་གནང་ཡས་ཀྱི་གཅིག་ལམ་སྲོལ་ཅིག་ཡོད་རེད་བ་བྱས་ཙང་འདི་འདྲས་ཡིན་དུས་སྐབས་སུ་དུས་སྐབས་དེའི་སྐབས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཞེ་དགུ། དེ་ནས་ལྔ་བཅུ་དེ་ཡན་དུ་ཟུར་ལ་ད་ལྔ་བཅུ་འགོ་སྟོད་བར་དུ་ཨ་གསན་བསམ་སློབ་གཉེར་རང་ལ། གནང་ཡས་ཀྱི་ཅིག་རྒྱལ་བ་རིན་པོ་ཆེ་ཁོང་རང་གི་ཡང་ཐུགས་འདོད་དང། ཨ་ནི་ད་དུས་སྐབས་དེའི་སྐབས་སུ་སྲོལ་རྒྱུན་གྱི་འགྲོ་སྟངས་བྱས་པ་ན་དགུང་ལོ་བཅོ་བརྒྱད་ལ་ཕེབས་རྗེས་ཆབ་སྲིད་ཐུགས་འགན་ཅིག་བཞེས་གནང་གི་ཡོད་དུས་སུ་གནས་ཚུལ་འདི་འདྲས་ཀྱི་ཐོག་ནས་རྒྱལ་བ་རིན་པོ་ཆེས་ཆབ་སྲིད་ཐུགས་འགན་བཞེས་ཡས་གནས་སྐབས་ཅིག་སྐུ་སྒེར་གྱི་ངོས་ནས་ཐུགས་མོས་དེ་ག་ཙམ་མེད་པ་རེད་ཡིན་པ་ཡིན་ན་ཡང་མི་མང་ཚོའི་ངོས་ནས་ད་དེ་གྱི་གོང་དུ་ཞུས་པ་ནང་ད་སྲིད་སྐྱོང་སྟག་བྲག་རིན་པོ་ཆེ་གྱི་ད་ཅིག་ཆབ་སྲིད་ཀྱི་མཛད་པ་སྐྱོང་སྟངས་དེ་ལ་འདོད་མོས་མེད་པ་གྱི་གནས་ཚུལ་གཅིག་བྱས་ཨ་ལྷག་པར་དུ་ང་ཚོས་ཀྱི་ད་ལོ་རྒྱུས་ཀྱི་ལྟ་སྟངས་རང་མ་ཡིན་པའི་ཆོས་ལུགས་དང་ལོ་རྒྱུས་ཀྱི་གནས་ཚུལ་ལ་དཔགས་ཏེ་བྱས་ཞུས་པ་ན་དུས་སྐབས་དེའི་སྐབས་སུ་ཨ་ནི་གནས་ཆུང་དང་དགའ་གདོང་དེ་ཚོ་ལ་ཅིག་ལུང་བསྟན་ཞུས་དུས་སྐབས་སུ་ད་རྒྱལ་བ་རིན་པོ་ཆེ་གྱི་ཆབ་སྲིད་ཐུགས་འགན་བཞེས་དགོས་ཀྱི་ཡོད་པའི་ཀྱི་ད་རང་ཉིད་ཐུགས་འགན་བཞེས་དགོས་ཀྱི་ཡོད་པའི་རྒྱལ་བ་རིན་པོ་ཆེ་བཞེས་དགོས་ཀྱི་ཡོད་པའི་བསམ་ཚུལ་ཟེར་ན་འདྲ་དེ་འདྲས་ཀྱི་ལུང་བསྟན་དེ་འདྲ་བྱུང་བའི་གནས་ཚུལ་དེ་འདྲ་ཡོད་རེད་བྱས་ཙང་ད་གནས་སྟངས་དེ་འདྲས་ཀྱི་ཅིག་ཅིག་མང་པོ་ཅིག་བྱས་ཡོད་དུས་སྐབས་སུ་ཕ་ཡི་དེ་ནས་སྲིད་སྐྱོང་སྟག་བྲག་རིན་པོ་ཆེ་དང་སྟག་བྲག་རིན་པོ་ཆེ་མཆོག་ཐུགས་དུས་དུས་ཀྱི་ད་མུ་མཐུད་ལས་ཆབ་སྲིད་དེ་ཅིག་རྒྱལ་བ་རིན་པོ་ཆེ་གྱི་ཅིག་ཕར་ཕུལ་ཡས་དང་མུ་མཐུད་ཁོ་རང་ཚོའི་ཆབ་སྲིད་བསྐྱངས་ཡས་དེའི་ནང་ལ་ཏོག་ཙམ་སོ་སོས་ཀྱི་ཆབ་སྲིད་བསྐྱངས་ཡས་དེ་མུ་མཐུད་ཅིག་ཅིག། དཀའ་ངལ་གྱི་ཅིག་བསམ་བློ་ཡོད་པ་དེ། ད་དགུང་ལོ་བཅོ་བརྒྱད་བར་དུ་ཕེབས་པའི་བསམ་བློ་ཡོད་པ་དེ། ག་ལ་གང་འཚམ་ཞིག་དངོས་ཡོང་གི་འདུག་བ། ག་འདྲ་བཤད་རེད་ཟེར་ན་དུས་སྐབས་དེའི་སྐབས་སུ་ད་ཆབ་མདོ་ཤོར་རེད་ཨ་ནི་རྦད་དེ། རྒྱལ་བ་རིན་པོ་ཆེ་ལ་ལས་ནི་ཆབ་སྲིད་དེ་འདྲས་ཅིག་ཕུལ་བཞག་པ་ན་ཆ་མེད་ཡ་ཏོ་ཟེར་དགོས་ར་ཆ་མ་ཚང་བ་ཞིག་ཕུལ་བཞག་ན་གདེང་ཚོད་བྱེད་ཀྱི་མི་འདུག་སྔོན་ལ་དེ། གནས་ཚུལ་དེ་བོད་དང་རྒྱ་ནག་གི་ཛ་དྲག་གི་གནས་ཚུལ་དུ་མ་ཅིག་གཙང་མ་བྱུང་བ་ན་ཆབ་སྲིད་ཡར་ཕུལ་ཡས་ཀྱི་ཅིག་བསམ་ཚུལ་ཡོད་སྲིད་ཡས་ཀྱི་དེ་འདྲས་ཅིག་བཤད་རེད་དེ་ལྟར་བསམ་ཚུལ་ངོས་ནས་དེ་ལྟར་མུ་མཐུད་ཀྱི་ཆབ་སྲིད་བསྐྱང་ཡས་དེ་གི་བསམ་ཚུལ་དེ་རེད་བསམ་གྱི་འདུག་བྱས་ཙང་གང་ཅིའི་སྐབས་དེ་དུས་སྤྱི་ཚོགས་ནང་ལ་གླེང་ཕྱོགས་ལོས་ཅིག་མང་པོ་ཞེ་བོ་བྱུང་རེད་ད་གླེང་ཕྱོགས་དེ་ང་ཚོས་སྡོམ་ལོས་ཅིག་རྒྱབ་ཅིག་ཞུས་པ་ན་གནས་ཚུལ་གཉིས་ཅིག་གི་དོན་ང་ཚོས་སྐབས་དེ་དུས་ཀྱི་ལྷ་སའི་དམངས་གཞས་ནང་ལ་གང་འདྲ་ཅིག་ཡོད་རེད་ཟེར་ན་སྟག་བྲག་རྒྱལ་པོས་ཟོས་སོང་སྟག་བྲག་རྒྱལ་པོས་ཟོས་སོང་ཕུག་སོང་ལགས་དང་ཕུག་སོང་རྩེ་བར་ཆག་ཏུ་ཕུག་སོང་ཟེར་གཅིག་ཡོད་རེད་དེ་ག་ནང་བཞིན་གྱི་ང་ཚོས་ཀྱི་དབང་པོ་ལྔ་ཆ་ཚང་ཀྱང་མི་གོ་ཆོད་པ་མི་འདུག་ད་དུང་སྣོན་པ་དགོས་ན་རྒྱལ་བུ་རྒྱགས་པ་ཡོད་ད་ཟེར་གྱི་ང་ཚོས་ཀྱི་ལྷ་སའི་ཁྲོམ་འགྱུར་གྱི་དམངས་གཞས་ཅིག་ཡོད་རེད་ད་དེ་ག་རེ་བྱེད་དགོས་རེད་ཟེར་ན་དབང་པོ་ལྔ་ཆ་ཚང་ཀྱང་ཟེར་མཁན་འདི་སྐབས་དེ་དུས་སྐབས་དེའི་སྐབས་སུ་བཀའ་བློན། ད་ལས་ཚབ་དང་འབྲེལ་བའི་བཀའ་བློན་ལྔ་གཅིག་ཡོད་པ་རེད་ཐོག་མའི་ཆར་ལ་བཀའ་བློན་ལྔ་གཅིག་དེ་བྱས། ཨ་ནི། དེ་ཚོ་ཡོད་པ་ན་ད་གོ་ཆོད་ཀྱི་མི་འདུག་ཟེར་ཅིག་དུས་སྐབས་དེ་ཆབ་མདོ་ཤོར་ཚར་སྐད་ཆ་དེ་ལ་བཤད་དགོས་པ་རེད། བཀའ་བློན་རམ་པ་ཡོད་པ་རེད་ཟུར་ཁང་ཡོད་པ་རེད་དེ་ག་ནང་བཞིན་གྱི་མདོ་མཁར་བ་ཡོད་པ་རེད་དེ་ག་ནང་བཞིན་གྱི་ལྷ་ཀླུ་ཡོད་ཀྱི་རེད། འོ་བྱས་ཙང་འདི་ཚོ་གྲས་ལ་ཅིག་ཞུ་དགོས་བར་བཀའ་ཚབ་གཉིས་ཅིག་དུང་དང་དུས་སྐབས་དེ་དུས་བཀའ་ཚབ་གཉིས་ཡོད་པ་རེད་འདི་རྒྱལ་བུ་རྒྱགས་པ་ཟེར་དུས་སྐབས་སུ་བཀའ་བློན་བསྟན་པ་རབ་དབྱངས་ཟེར་ཤན་ཁ་བ་འགྱུར་མེད་བསོད་ནམས་སྟོབས་རྒྱལ་ཧ་ཅང་སྐུ་གཟུགས་རྒྱགས་པ་འདུག་པ་དེ་ཚོ་ལ་ཞུ་དགོས་འདུག་པ་བྱས་ཙང་དུས་སྐབས་དེའི་སྐབས་སུ་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་དང་ལྔ་བཅུ་གཡས་གཡོན་འདི་ཚོ་ལ་བོད་ཀྱི་ཆབ་སྲིད་སྐྱོང་མཁན་གྱི་བཀའ་བློན་དང་སྲིད་སྐྱོང་གཉིས་ཆར་ལ་དུས་སྐབས་དེའི་སྐབས་སུ་ད་མི་མང་གི་ངོས་ནས་ད་འགྲིག་མ་སོང་སྐྱོང་སྟངས་འགྲིག་གི་མི་འདུག་བྱེད་སྟངས་འགྲིག་གི་མི་འདུག་ཟེར་གི་བསམ་ཚུལ་ཤུགས་ཆེ་བ་ཞེ་བོ་འདུག་པ། ད་མི་མང་གི་བསམ་ཚུལ་དེ་འདྲས་ཅིག་ཤུགས་ཆེ་བ་ཡོད་དུས་སྐབས་སུ་མི་མང། ཀྱི། སྐབས་དེ་དུས་ཀྱི་གཞུང་འཛིན་མི་སྣ་དང་འཛིན་སྐྱོང་བྱེད་མཁན་ལ་འདོད་མོས་ཞེ་བོ་མེད་ན་ཨ་ནི་མ་རྒྱ་ལ་ལ་ཁ་གཏད་བྱས་ཏེ་དཀའ་ལས་ཁག་པོ་ཅིག་བྱེད་ཀྱི་རེད་པ། ཁོ་རྒྱབ་རྒྱབ་རྩ་གཙོ་བོ་དེ་མི་མང་ཅིག་དགོས་ཀྱི་ཡོད་རེད་པ། བྱས་ཙང་འདི་འདྲས་ཀྱི་གནས་ཚུལ་གཅིག་ཡོད་རེད་ལྷ་བླ་མའི། ལུང་བསྟན་གྱི་ཐོག་ནས་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་དགོས་ཡོད་ཟེར་བའི་གཅིག་ཡོད་རེད་ལྷག་པར་དུ་དུས་སྐབས་འདིའི་སྐབས་སུ་ད། གནས་ཚུལ་ག་འདྲས་བྱུང་རེད་ཟེར་ན་ད་བར་སྐབས་གཅིག་ནས་གནས་ཆུང་དང་དགའ་གདོང་དེ་ཚོས་ཀྱི་ལུང་བསྟན་ཧོབ་ཏེ་ཁར་ཞིག་མ་སྐྱོན་འདི་སྐབས་སུ་ཛ་དྲག་གི་སྐབས་སུ་ཆབ་མདོ་ཤོར་བ་ཛ་དྲག་ཞེ་བོ་ཡོད་རེད

བྱས་ཙང་ད་ཏཱ་བླ་མ་ལྕོག་སྟེང་ཐུབ་བསྟན་ནོར་བཟང་གིས་ཨ་ནི་དགའ་གདོང་རྦད་དེ་ལྷ་ཁོག་ཞུགས་ཡིན་པའི་སྐབས་སུ་ཅིག་ཟིན་བྱས་ད་ཛ་དྲག་དེ་འདྲའི་སྐབས་སུ་ལུང་བསྟན་དེ་འདྲ་ཀྱག་ཀྱོག་བསྟན་པ་ཆེ་ཚུལ་དུ་ལ་ལུང་བསྟན་ཁ་གསལ་པོ་དགོས་ཀྱི་འདུག་ཟེར་དུས་སྐབས་སུ་ཨ་ནེ་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་ཡིན་ན་ལ་དེ་ག་རེ་ཟེར་ན་བཞེས་དགོས་ཀྱི་འདུག་ཡིན་ན་ལ་ག་རེ་ཟེར་ན་ད་གནས་ཆུང་ལ་ཞུས་ཟེར་གི་དེ་འདྲའི་ལུང་བསྟན་ཕེབས་ཨ་གནས་ཆུང་གིས་ཨ་ངས་སྔོན་མ་ནས་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་དགོས་ཟེར་ལུང་བསྟན་ཡིན་ཨ་ནི། རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་དགོས་འདུག་ཟེར་གི་གནས་ཆུང་གི་ལུང་བསྟན་བྱུང། ད་འདི་གི་ལུང་བསྟན་དེ་ལ་ལྟོས་བྱས་ཨ་ནི། ད་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་དགོས་འདུག་ཟེར་གི་ཅིག་སྐབས་དེ་དུས་ཀྱི་འབྲེལ་ཡོད་མང་པོ་ཅིག་ལ་བསམ་ཚུལ་ཤུགས་ཆེ་བ་བྱུང་པ་ཡིན་པ་སོང་ཙང་དྲུང་སེར་རྒྱལ་གྱི་ཚོགས་ལ་ད་སྟག་བྲག་རིན་པོ་ཆེ་དང་ཕྱོགས་གཏོགས་ཚོས་བཀག་ཐབས་མེད་པ་ལོ་ཅིག་ཆགས་བྱས་བོད་ལྗོངས་ཚོགས་འདུ་དང་དེ་ཚང་མི་མང་གི་ག་རེ་ཟེར་ན་བསམ་ཚུལ་དང་ཕྱོགས་ཁག་ནས་ཚོགས་འདུ་ཚོགས་བྱས་ད་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་བཞེས་དགོས་འདུག་ཟེར་ཨུ་ཚུགས་ལུས་རྒྱབ་བྱས་ཅིག་ཕུལ་བྱས་ནས་དགུང་ལོ་བཅུ་དྲུག་ལས་སོན་མེད་པ་ན་རྒྱལ་བ་རིན་པོ་ཆེ་ཆབ་སྲིད་ཐུགས་འགན་དེ་བཞེས་རྒྱུ་ལུགས་ཤིག་ག་དུ་བ་ལ་བ་ལ། ལོང་ཞུས་ཙང་གི། ད་ལྟ་ད་སྟོབས་ལགས་ཡང་ང་ཚོའི་ལེ་ཚན་དེ་ག་མཚམས་བྱེད་གི་ཡིན། ད་རིང་ང་ཚོའི་ལེ་ཚན་ནང་ལོགས་ལ་སྟོབས་ལགས་ཀྱིས་ལོ་རྒྱུས་ཀྱི་གནས་ཚུལ་འདི་གའི་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན།